ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་པའི་ཚེས་བཅུ་དྲུག་གཟའ་ཟླ་བའི་སྔ་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚ་བ་དངོས་གྲུབ་ལགས་དང་རིག་འཛིན་ཆོས་སྒྲོན་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་མི་རི་ཀའི་ནང་དེ་སྔ་མ་བཅར་སའི་ཨ་མི་རི་ཀའི་མངའ་སྡེ་འདྲ་མིན་གྱི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གཟིགས་ཞིབ་གནང་མུས་ལ། ཕྱི་ཟླ་བཅུ་པའི་ཚེས་བཅུ་གསུམ་ཉིན་སྲིད་སྐྱོང་མཆོག་ཨ་མི་རི་ཀའི་ནེའུ་མེག་སི་ཀོ་མངའ་སྡེའི་གྲོང་ཁྱེར་ཨལ་ཕ་ཁིར་ཀི་དང་སན་ད་ཕི་ནང་གཞུང་དོན་འཚམས་གཟིགས་གནང་དུ་ཕེབས་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སྒང་ཏོག་ས་གནས་བོད་མི་ཚོས་མུ་མཐུད་ནས་འབྲས་ལྗོངས་ནང་ཆུ་ལོག་གི་གནས་ཚུལ་ཕོག་ཡུལ་བྱང་འབྲས་ལྗོངས་ཀྱི་ཅུང་ཐང་དང་མུའུ་ཤི་ཐང་ས་གནས་སུ་དང་བླངས་སྨན་བཅོས་ཞབས་ཞུའི་ལས་དོན་སྒྲུབ་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནང་དུ་ཡོད་པའི། Rubin། འགྲེམས་སྟོན་ཁང་གི་སྐོར་ལ་འགྲེམས་སྟོན་ཁང་དེ་ནང་ཕྱག་ལས་གནང་བཞིན་པ་ཧི་མ་ལ་ཡའི་སྒྱུ་རྩལ་དང་རིག་གཞུང་གི་ཆེད་ལས་པ་བསྟན་འཛིན་དགེ་ལེགས་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་མི་རི་ཀའི་ནང་དེ་སྔ་མ་བཅར་སའི་ཨ་མི་རི་ཀའི་མངའ་སྡེ་འདྲ་མིན་གྱི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གཟིགས་ཞིབ་གནང་མུས་ལ། ཕྱི་ཟླ་བཅུ་པའི་ཚེས་བཅུ་གསུམ་ཉིན་སྲིད་སྐྱོང་མཆོག་ཨ་མི་རི་ཀའི་ནེའུ་མེག་སི་ཀོ་མངའ་སྡེའི་གྲོང་ཁྱེར་ཨལ་བྷུ་ཁིར་ཀི་དང་སན་ད་ཕི་ནང་གཞུང་དོན་འཚམས་གཟིགས་གནང་འདུག་ཨལ་བྷ་ཁིར་ཀིའི་གནམ་ཐང་དུ་སྲིད་སྐྱོང་མཆོག་ཕེབས་འབྱོར་གནང་སྐབས། ཨལ་བྷ་ཁིར་ཀི་དང་སན་ད་ཕིའི་བོད་རིགས་ཚོགས་པའི་ཚོགས་གཙོ་དང་རྒྱུན་ལས་གཙོས་པའི་གཞན་ཡང་ས་གནས་བོད་རིགས་མི་མང་ནས་དགའ་བསུའི་སྣེ་ལེན་ཞུས་འདུག་དེ་ཉིན་ཕྱི་དྲོ་སྲིད་སྐྱོང་མཆོག་ནས་ཁུལ་དེའི་མི་མང་ལ་བཀའ་སློབ་གསུང་བཤད་གནང་བཞག་ཡང་སྲིད་སྐྱོང་མཆོག་ཟླ་བ་འདིའི་ཚེས་བཅུ་དྲུག་རེས་གཟའ་ཟླ་བའི་ཉིན་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་ཕེབས་ནས་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང། ཕྱི་སྲིད་ལས་ཁུངས་དང་ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་དང་མཇལ་འཕྲད་གནང་རྒྱུ་དང། དེ་བཞིན་གསར་འགྱུར་བརྒྱུད་ལམ་ཁག་དང་གཙུག་ལག་སློབ་གྲྭ་བཅས་སུ་ཕེབས་རྒྱུའི་མཛད་རིམ་ཡོད་པའི་ཐོག། ཟླ་བ་འདིའི་ཚེས་བཅུ་བདུན་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱི། Rayburn House། ཡི་ཚོགས་ཁང་ཞིག་གི་ནང་ལ་སྲིད་སྐྱོང་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ Richard Gere རྣམ་གཉིས་དབུ་བཞུགས་ཀྱིས་ཨ་མི་རི་ཀའི་གྲོས་ཚོགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གྲོས་ཚོགས་ཀྱིས་གསེར་གྱི་གཟེངས་རྟགས་ཕུལ་ནས། ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་མཛད་སྒོ་འཚོགས་གནང་རྒྱུ་ཡིན་པ་རེད། དེ་ནས་ཕྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཉིན་སྲིད་སྐྱོང་མཆོག་གིས་ཨ་མི་རི་ཀའི་རྒྱལ་སར། ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་གཏམ་བཤད་གནང་གཏན་འཁེལ་ཡོད་པ་དང། ཡང་ཕྱི་ཟླ་བཅུ་པའི་ཚེས་བཅུ་དགུ་ཉིན། George Mason གཙུག་ལག་སློབ་གྲྭ་ཆེན་མོར་བོད་དོན་གསུང་བཤད་གནང་རྗེས། ཕྱི་ཚེས་ཉི་ཤུ་ཉིན་གྲོང་ཁྱེར་ནེའུ་ཡོག་ཏུ་ཕེབས་ཐོན་གནང་རྒྱུའི་མཛད་རིམ་འདུག
བཀའ་ཟུར་གྲོང་ཆུང་དངོས་གྲུབ་ལགས་ཀྱིས་བོད་ཀྱི་འགྲེམས་སྟོན་ཁང་དུ་བོད་མིའི་བཙན་རྒོལ་རྒྱལ་སྐྱོབ་ཀྱི་ལོ་རྒྱུས་ལས་བརྩམས་པའི་གྲིབ་གཟུགས་ཀྱི་འཁྲབ་སྟོན་ཞེས་པའི་དུས་ཐུང་འགྲེམས་སྟོན་ཞིག་དབུ་འབྱེད་གནང་འདུག་དེ་ཡང་ཟླ་བ་འདིའི་ཚེས་བཅུ་གསུམ་ཉིན་བཞུགས་སྒར་རྡ་རམ་ས་ལའི་གངས་ཅན་སྐྱིད་གཤོངས་སུ་རྟེན་གཞི་བྱས་པའི་བོད་ཀྱི་འགྲེམས་སྟོན་ཁང་དུ་ཁྲུང་ཁྲུང་དཀར་མོ་གློག་བརྙན་བཟོ་སྐྲུན་ཁང་དང་ཕྱི་དྲིལ་བོད་ཀྱི་འགྲེམས་སྟོན་ཁང་ཟུང་འབྲེལ་ཐོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་བར་གྱི་བོད་མིའི་བཙན་རྒོལ་རྒྱལ་སྐྱོབ་ཀྱི་ལོ་རྒྱུས་ལས་བརྩམས་པའི་གྲིབ་གཟུགས་ཀྱི་འཁྲབ་སྟོན། ཞེས་པའི་དུས་ཐུང་འགྲེམས་སྟོན་དེ་བཞིན་བཀའ་ཟུར་གྲོང་ཆུང་དངོས་གྲུབ་མཆོག་ནས་དབུ་འབྱེད་གནང་འདུག་སྐབས་དེར་གློག་བརྙན་བཟོ་སྐྲུན་ལས་ཁང་གི་འགན་འཛིན་གཉིས་ཀྱིས་གཙོས་འབྲེལ་ཡོད་མི་སྣ་ཁག་ཅིག་ཕེབས་ཡོད་པ་རེད། མཛད་སྒོ་དེའི་སྐབས་བོད་ཀྱི་འགྲེམས་སྟོན་ཁང་གི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ཀྱིས་བོད་ཀྱི་འགྲེམས་སྟོན་ཁང་གི་དམིགས་ཡུལ་དང་ལས་དོན་བྱེད་ཕྱོགས་དང་འབྲེལ་ཏེ་ཕེབས་བསུའི་གསུང་བཤད་གནང་ཡོད་པ་དང་དེ་ནས་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ནས་གསུང་བཤད་གནང་བའི་སྐབས་བོད་ཀྱི་འགྲེམས་སྟོན་ཁང་དེ་བཞིན་བོད་ཀྱི་ལོ་རྒྱུས་དང་རིག་གཞུང་འགྲེམས་སྟོན་གནང་ཡུལ་ཙམ་མ་ཡིན་པར་བོད་དོན་ཆབ་སྲིད་ཀྱི་འཐབ་རྩོད་དང་ཐད་ཀར་འབྲེལ་བ་ཡོད་པའི་བསྟི་གནས་ཤིག་ཡིན་པའི་སྐོར་ངོ་སྤྲོད་དང་སྦྲགས་གློག་བརྙན་བཟོ་སྐྲུན་པ་བསྟན་འཛིན་བསོད་ནམས། ལགས་དང་རི་ཏུ་ས་རིན་རྣམ་གཉིས་ནས་བོད་རྒྱལ་ཁབ་ཤོར་བའི་རྗེས་སུ་ཆོལ་གསུམ་བོད་མི་རྡོག་རྩ་ཆིག་སྒྲིལ་གྱིས་རྒྱ་ནག་ལ་འགོག་རྒོལ་བྱས་པའི་ལོ་རྒྱུས་ཀྱི་དྲན་ཐོ་ཞིག་འགྲེམས་སྟོན་གནང་བར་ལེགས་སོ་བསྔགས་བརྗོད་ཞུས་གནང་ཡོད་པ་རེད། དེ་ནས་འགྲེམས་སྟོན་འདི་བཞིན་ཟུང་འབྲེལ་གོ་སྒྲིག་པ་བསྟན་འཛིན་བསོད་ནམས་ལགས་དང་རི་ཏུ་ས་རིན་ལགས་གཉིས་ནས་བཙན་རྒོལ་རྒྱལ་སྐྱོབ་ཀྱི་ལོ་རྒྱུས་དང་འབྲེལ་བའི་འགྲེམས་སྟོན་གནང་དགོས་པའི་དམིགས་ཡུལ་དང་ཁོང་གཉིས་ནས་བཙན་རྒོལ་རྒྱལ་སྐྱོབ་ལས་འགུལ་དང་འབྲེལ་བའི་དངོས་བྱུང་གློག་བརྙན་བཟོ་སྐྲུན་གནང་བའི་བརྒྱུད་རིམ་ངོ་སྤྲོད་གནང་བ་མ་ཟད་བསྟན་འཛིན་བསོད་ནམས་ལགས་ཀྱིས་འགྲེམས་སྟོན་གྱི་དམིགས་ཡུལ་གཙོ་བོ་གཉིས་ནི་བོད་ཀྱི་གཞོན་སྐྱེས་ཚོར་བཙན་རྒོལ་རྒྱལ་སྐྱོབ་ཀྱི་ལོ་རྒྱུས་སྐོར་དྲན་གསོ་དང་གོ་རྟོགས་སྤེལ་རྒྱུས་མཚོན་པའི་རྒྱ་ནག་གིས་བོད་ཀྱི་གནད་དོན་ལོག་འགྲེལ་བྱེད་བཞིན་པར་གདོང་ལེན་གྱིས་བོད་ཀྱི་དངོས་ཡོད་གནས་ཚུལ་འགྲེལ་བརྗོད་བྱ་རྒྱུ་ཡིན་ལུགས་གསུངས་འདུག།
རྒྱ་ནག་གཞུང་གིས་སླད་ཕྱིན་བོད་ལ་དབྱིན་སྐད་དུ Tibet ཞེས་པའི་མིང་ཚིག་གི་ཚབ་ཏུ། ཤིས་ཚང་ཞེས་མིང་བསྒྱུར་བེད་སྤྱོད་གཏོང་དགོས་པའི་སྔོན་བརྡ་བཏང་བའི་རྗེས། རྒྱ་ནག་གི་དྲ་ཐོག་ཚོང་ལས་ཞབས་ཞུ་ཁང་གི་མཁོ་སྤྲོད་བྱ་མཁན། Weidian། ཞེས་པས། ཁོང་ཚོའི་སྡིངས་ཆ་དེ་བརྒྱུད་ནས་ཚོང་ལས་གཉེར་མཁན་ཚོང་པ་ས་ཡ་མང་པོ་ཡོད་པ་རྣམས་ལ། རང་རང་གི་ཐོན་སྐྱེད་ཚོང་ཟོག་ཐོག Tibet ཞེས་པའི་ཚབ་ཏུ་ཤིས་ཚང་ཞེས་སྒྲ་བསྒྱུར་བསྐྱར་བཅོས་བྱ་དགོས་པའི་ལམ་སྟོན་བྱས་བཞག། རྒྱ་ནག་གི་ཝའེ་ཏན་ཞེས་པའི་དྲ་ཐོག་ཚོང་ལས་ཞབས་ཞུ་ཁང་དེས་བཟོ་ལས་ཐོན་སྐྱེད་ཉོ་ཚོང་བྱ་མཁན་ཆུང་བ་དང་འབྲིང་བ་རྣམས་ལ་དྲ་ཐོག་ཚོང་ལས་བྱ་རྒྱུའི་མཐུན་རྐྱེན་མཁོ་སྤྲོད་བྱེད་ཀྱི་ཡོད་འདུག་དྲ་ཐོག་ཚོང་ལས་ཞབས་ཞུ་ཁང་དེས་དྲ་ཐོག་སིལ་ཚོང་བརྒྱབ་མཁན་ས་ཡ་དགུ་བཅུ་ལྷག་གིས་མ་གནས་རྒྱ་སྒོར་ཐེར་འབུམ་བརྒྱ་ལྷག་གི་ཚོང་ཟོག་སིལ་ཚོང་བརྒྱབ་རྒྱུར་མཐུན་རྐྱེན་མཁོ་སྤྲོད་བྱེད་ཀྱི་ཡོད་འདུག། དེ་རིང་རྒྱ་ནག་གི་ཝའེ་ཏན་ཞེས་པའི་དྲ་ཐོག་ཚོང་ལས་ཞབས་ཞུ་ཁང་དེས། དྲ་ཐོག་སིལ་ཚོང་རྒྱབ་མཁན་རྣམས་ལ་ཐོན་སྐྱེད་ཚོང་ཟོག་ཐོག Tibet ཅེས་པའི་མིང་ཚིག་བེད་སྤྱོད་བྱས་པ་ཡིན་ན་ཚོང་ཟོག་དེ་ཕྱིར་འདོན་བྱ་རྒྱུའི་ཉེན་བརྡ་བཏང་བཞག། དེ་ཡང་ཕྱི་ཟླ་བཅུ་པའི་ཚེས་ལྔ་ཉིན། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས། བོད་མངའ་ཁུལ་དུ་སྐོར་སྐྱོད་གནང་དུས་ཀྱི་གཏམ་བཤད་རྒྱ་ཡིག་ནས་ཨིན་ཡིག་ཏུ་ཕབ་སྒྱུར་བྱས་པའི་ནང། བོད་ཀྱི་མིང་ཚིག་གི་ཚབ་ཏུ་གཞུང་འབྲེལ་གྱི་ཐོག་ནས Xizang ཞེས་ཕབ་སྒྱུར་བྱས་ནས་དྲིལ་བསྒྲགས་བྱས་ཡོད་པ་རེད། ད་ལན་དྲ་ཐོག་ཚོང་ལས་ཞབས་ཞུ་ཁང་དེས་བོད་ཀྱི་མིང་ཚིག་དབྱིན་ཡིག་ཏུ་འབྲི་སྐབས Xizang ཞེས་བེད་སྤྱོད་བྱ་དགོས་པའི་དྲིལ་བསྒྲགས་བྱས་པ་དེས། རྒྱ་ནག་གི་སློབ་གཉེར་ཁང་དང་འཛིན་སྐྱོང་ཁག་གིས་ཀྱང་དེ་ལྟར་བྱས་ནས་མ་འོངས་རྒྱལ་སྤྱིའི་ངོས་ནས་མིང་ཚིག་དེ་བེད་སྤྱོད་བྱ་རྒྱུར་བློ་སྟོབས་སྤེལ་ཆེད་ཡིན་པ་རེད། ཉེ་སྔོན་ཕྱི་ཟླ་བརྒྱད་པའི་ནང་རྒྱ་ནག་འཐབ་ཕྱོགས་གཅིག་གྱུར་ལས་ཁང་གིས WeChat དྲ་རྒྱའི་ཐོག་བོད་ཞེས་པའི་མིང་ཚིག་དབྱིན་ཡིག་ཏུ་བྲིས་ཕྱོགས་ལ་འགྱུར་བ་གཏང་དགོས་དོན་ནི་སྐད་ཡིག་གི་གནད་དོན་ཙམ་མིན་པར། དེ་ནི་ཆབ་སྲིད་ཀྱི་གནད་དོན་ཞིག་རེད། དེའི་རྒྱུ་མཚན་ནི Tibet ཞེས་པའི་མིང་ཚིག་དེ་རྒྱལ་སྤྱིའི་མི་མང་མགོ་སྐོར་ཐེབས་ནས། Greater Tibetའམ་བོད་ཆེན་པོ་ཞེས་པའི་མིང་ཚིག་དང་མགོ་རྙོག་བཟོ་གི་ཡོད་པ་རེད་ཅེས་བཤད་བཞག། རྒྱ་ནག་གིས་དེའི་ཐད་ལ་འགྲེལ་བརྗོད་ག་རེ་བྱེད་ཀྱི་ཡོད་མེད་ལ་མ་ལྟོས་པར། བོད་ཀྱི་སྤྱི་ཚོགས་རིག་པའི་འབུམ་རམས་པ་རྒྱལ་ལོ་ལགས་ཀྱིས་རྒྱ་ནག་གི་བྱ་སྤྱོད་དེ་ནི། ཆབ་སྲིད་ཀྱི་དགོས་མཁོ་རང་ལ་དམིགས་ནས་བྱེད་ཀྱི་ཡོད་པ་ཞིག་ནི་གསལ་པོ་རེད་ཅེས་འགྲེལ་བརྗོད་དེ་ལྟར་གནང་གི་འདུག།

བཙན་བཟུང་བྱས་ནས་དེ་རྗེས་ནས་བྱུང་ཡག་གི་ཐ་སྙད་ཞིག་མ་རེད། དེ་ནང་ངས་ལྟ་ཀྱིན་ན་ཁོ་རང་ཚོ་འགོད་ཀྱི་དམིགས་ཡུལ་དེ་འགྲུབ་ཀྱི་མ་རེད་བསམ་གྱི་འདུག་དེ་བས་ཨིན་ཇི་གིས་ཁོ་རང་གི་ཁུར་གྱི་སྐད་ཀྱི་ནང་ནས་བོད་དེ་ག་རེ་ལབ་དགོས་ན་དེ་དག་རང་འགྲོ་གི་རེད་མ་གཏོགས་ཁོ་རང་ཚོས་ག་རེ་ལབ་ཡོད་ན་དེ་དག་འགྲོ་གི་རེད་དེ་འགྲོ་གི་མ་རེད། ག་རེ་ཡོད་རེད་ཟེར་ན་དམིགས་ཡུལ་འདི་བཅངས་ཡོད་རེད། གཅིག་མི་རིགས་འདི་གི་ཆབ་སྲིད་ཀྱི་བདག་དབང་ཁོ་ལ་ཡོད་ཟེར་ནས་དེ་གི་རྟགས་དེ་མཚོན་གྱི་ཡོད་རེད། གཅིག་བཅས་གཉིས་ནས་མི་རིགས་འདི། ཁོ་རང། མི་རིགས་འདིའི་བདག་དབང་ཁོ་རང་ཚོ་ལ་ཡོད་ཙང། མི་རིགས་འདི་ཁོ་རང་ཚོ་ག་རེ་ལབ་དགོས་ན་དེའི་མིང་དེའི་སྒང་ནས་འགྲོ་གི་ཡོད་ན་མ་གཏོགས་གཞན་པའི་སྒང་ནས་འགྲོ་ཆོག་གི་མེད་དེ་ནི་ད་ཁོ་ཁོ་གཅིག་ཧམ་པ་ཆེན་པོ་ཟིག་གི་སྒང་ནས་འགྲོ་རྒྱུ་གི་དེ་དེ་གཏན་རེད། དེ་གཅིག་རེད་གསུམ་ནས་ག་རེ་ལབ་དགོས་ན་འོས་པ་ཞིག་མི་རིགས་འདིའི་མིང་དེ་ཁོ་རང་རྒྱལ་སྤྱིའི་སྒང་ནས་མེད་པ་བཟོ་ཡག་གི་གནད་དོན་དེ་ཐིག་བསྡད་ཡོད་རེད།
རྒྱ་ནག་གཞུང་ནས་བོད་ཀྱི་མི་རིགས་སློབ་གྲྭ་ཆེན་མོའི་སློབ་མ་ཚོར་དམག་སྦྱོང་སྤྲོད་བཞིན་པའི་སྙན་ཐོ་བཏོན་འདུག་དེ་ཡང་ལྡི་ལིར་རྟེན་གཞི་བྱས་པའི Tibet Rights Collective ཞེས་པའི་ཉམས་ཞིབ་ལྟེ་གནས་ཁང་ནས་འདི་ཚེས་བཅུ་གཉིས་འཁོད་པའི་གནས་ཚུལ་སྤེལ་བར་གཞིགས་ན་རྒྱ་ནག་གཞུང་ནས་ཞན་ཡང་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་སློབ་མ་ཚོར་དམག་དོན་གྱི་སྦྱོང་བརྡར་སྤྲོད་བཞིན་ཡོད་འདུག་པ་དང་སློབ་གྲྭ་ཆེན་མོ་དེའི་སློབ་ཕྲུག་ལས་དོན་ཚན་པའི་སྤྱི་ཁྱབ་འགན་འཛིན་གཞོན་པ་དབྱི་ཀང་ཤོ་ཡིས། སློབ་མ་ཚོར་དམག་སྦྱོང་སྤྲོད་རྒྱུ་དེ་ནི་དམག་གི་སྦྱོང་བརྡར་ཙམ་མ་ཡིན་པར་དེས་རང་བཞིན་གྱིས་ཕྲུ་གུ་ཚོའི་སེམས་ནང་རྒྱལ་ཞེན་གྱི་ལྟ་གྲུབ་དང་རྒྱལ་ཁབ་བདེ་འཇགས་སྲུང་སྐྱོབ་བྱེད་ཕྱོགས་ཆབ་སྲིད་དང་གུང་ཁྲན་གྱི་ལྟ་བ་སློབ་གསོ་སྤྲོད་པའི་ཐོག་ནས་རང་གི་རྒྱལ་ཁབ་ལ་ཞེན་ཁོག་དང་ཁ་བྲལ་རིང་ལུགས་པའི་ལྟ་བ་མི་ཡོང་བའི་ཆེད་དུ་དམིགས་པ་ཞིག་རེད་ཅེས་བཤད་ཡོད་པའང་ལུང་འདྲེན་བྱས་འདུག་སྤྱིར་བཏང་རྒྱ་ནག་གིས་ཞན་ཡང་ཞེས་པའི་མངའ་ཁུལ་དུ་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོར་བོད་པའི་སློབ་གྲྭ་ཞེས་པ་ཞིག་ཆེད་འཛུགས་བྱས་ཡོད་པ་དང་རིམ་པས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོར་སློབ་གྲྭ་འདི་བཞིན་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོ་ཞེས་མིང་བསྒྱུར་བྱས་པ་ཞིག་ཡིན་འདུག་ཡང་ཉམས་ཞིབ་ཚན་པ་དེའི་གནས་ཚུལ་ནང་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་གནས་ཚུལ་སྤེལ་བ་ཞིག་ལུང་འདྲེན་བྱས་པའི་ནང། རྒྱ་ནག་གཞུང་ནས་བོད་པའི་སློབ་མ་ཚོར་གུང་གསེང་རིང་ལྷ་ས་དང་ཀོང་པོ་ཉིང་ཁྲི་ཁུལ་བཏང་སྟེ་དམག་སྦྱོང་སྤྲད་པ་བརྒྱུད་ཁོང་ཚོའི་སེམས་ནང་རྒྱ་ནག་གུང་ཁྲན་གྱི་ལྟ་བ་ཤུགས་ཆེ་རུ་བཏང་བ་དང་དུས་མཚུངས། བོད་པའི་རིག་གཞུང་དང་གོམས་སྲོལ་སོགས་རང་བཞིན་གྱིས་རྩ་བརླག་གཏོང་རྒྱུའི་སྲིད་ཇུས་རེད་ཅེས་བཀོད་ཡོད་པ་ལུང་འདྲེན་བྱས་འདུག་གང་ལྟར་རྒྱ་ནག་གུང་ཁྲན་སྲིད་གཞུང་གིས་བོད་པའི་གཞོན་སྐྱེས་ཚོར་དམག་སྦྱོང་སྤྲོད་བཞིན་པ་དེས་ད་ལྟ་ནས་བོད་པའི་མི་རབས་གསར་པ་ཚོའི་སེམས་ནང་རྒྱ་ནག་གུང་ཁྲན་ཚོགས་པའི་ལྟ་གྲུབ་ཤུགས་ཆེ་རུ་བཏང་སྟེ་རྒྱ་མིའི་རིག་གཞུང་དང་ལྟ་བ་གོམས་སྲོལ་སོགས་རྒྱུད་ལ་འཇགས་འཇུག་རྒྱུའི་སྲིད་ཇུས་ཤིག་རེད་ཅེས་སྙན་ཐོའི་ནང་བཀོད་ཡོད་པ་རེད། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་ཁ་ན་ཏའི་གཞུང་ནས་ཐའེ་ཝན་འདི་བཞིན་དཔལ་འབྱོར་དང་སྤྱི་ཚོགས་གཉིས་ཀའི་ངོས་ནས་མཉམ་འབྲེལ་བྱེད་འོས་པ་ཞིག་ལ་ངོས་འཛིན་གནང་གི་ཡོད་ཅེས་ཁ་ན་ཏའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Michael MacDonald མཆོག་ནས་གསུངས་འདུག་དེ་ཡང Taipei Times ཞེས་པའི་གསར་འགྱུར་བརྒྱུད་ལམ་ནས་གནས་ཚུལ་སྤེལ་བར་གཞིགས་ན་ཁ་ན་ཏའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Michael MacDonald མཆོག་གིས་སྣེ་ཁྲིད་པའི་གྲོས་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་ཐའེ་ཝན་ནང་རྒྱལ་དོན་འཚམས་གཟིགས་ཕེབས་འབྱོར་བྱུང་ཡོད་པ་ནས་སྲིད་འཛིན Tsai Wing མཆོག་དང་མཇལ་འཕྲད་གནང་འདུག་སྐབས་དེར་གྲོས་ཚོགས་འཐུས་མི་སྐུ་ཞབས MacDonald མཆོག་གིས། རྩ་བའི་རྒྱུན་དུ་ང་ཚོས་ཐའེ་ཝན་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ཀྱང་ད་ལྟའི་དུས་ཚོད་འདིར་རྒྱབ་སྐྱོར་ཙམ་མ་ཡིན་པར་ཐའེ་ཝན་མཉམ་དཔལ་འབྱོར་དང་སྤྱི་ཚོགས་ཀྱི་འབྲེལ་ལམ་ཐོག་ནས་མཉམ་འབྲེལ་བྱེད་ཐུབ་པ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ལ་རྒྱལ་སྤྱིའི་སྤྱི་ཚོགས་ནས་ཀྱང་དེ་ལྟར་ཐའེ་ཝན་མཉམ་འབྲེལ་བ་འཇོག་ཐུབ་པ་ཞིག་གནང་དགོས་རྒྱུ་གལ་ཆེན་པོ་གཟིགས་ཀྱི་ཡོད་ཅེས་གསུངས་འདུག་པ་དེར་སྲིད་འཛིན་ཚའེ་ཝིན་མཆོག་ནས་ཐུགས་རྗེ་ཆེ་ཞུས་གནང་འདུག་འདས་པའི་གཟའ་ཕུར་བུའི་ཉིན་ཐའེ་ཝན་ཕྱི་སྲིད་ལས་ཁུངས་ནས་གྲོས་ཚོགས་འཐུས་མིའི་སྐུ་ཚབ་རྣམ་པར་དགོང་དྲོའི་གསོལ་སྟོན་ཞིག་འདེགས་འབུལ་ཞུས་ཡོད་པ་དང་སྐབས་དེར་གྲོས་ཚོགས་འཐུས་མི་ཚོས་ཉེ་ཆར་ཁ་ན་ཏའི་གྲོས་ཚོགས་ནས་ཐའེ་ཝན་ཐོག་བཞག་པའི་གྲོས་ཆོད་ངོ་སྤྲོད་གནང་ཡོད་པ་དང་གོང་ཞུས་གྲོས་ཆོད་ཁྲིམས་གཞི་དེའི་ནང། ཐའེ་ཝན་དང་ཁ་ན་ཏ་གཉིས་བར་སྲུང་སྐྱོབ་དང་མི་དང་མིའི་དབར་འབྲེལ་བ་བཞག་ཕྱོགས་རྒྱལ་སྤྱིའི་ངོས་ནས་ཐའེ་ཝན་ཚོང་འབྲེལ་གྱི་གླེང་སྟེགས་སོགས་ནང་མཉམ་ཞུགས་བྱེད་བཅུག་དགོས་པ་སོགས་འཁོད་ཡོད་པ་རེད། ཡང་གོང་ཞུས་གནས་ཚུལ་ནང་གསལ་ལྟར་ན་ཁ་ན་ཏའི་གྲོས་ཚོགས་འཐུས་མི་སྐུ་ཞབས་མེག་དྲོ་ནལ་མཆོག་གིས་ང་ཚོ་འདིར་རྒྱལ་དོན་འཚམས་གཟིགས་ཕེབས་ཐུབ་པ་དེས་ཐེ་ཝན་གྱི་ངོས་ནས་ཁེ་ན་ཏྲའི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོའི་ལམ་ལུགས་གལ་འགངས་ཆེན་པོར་ངོས་འཛིན་བྱེད་བཞིན་པ་དེ་ལྟར་དངོས་སུ་ལག་ལེན་བསྟར་གྱི་ཡོད་པའི་མྱོང་ཚོར་བྱུང་ཞེས་གསུངས་འདུག། ར་ཤི་ཡའི་སྲིད་འཛིན་ཝ་ལ་ཏི་མེར་པུ་ཏིན་ཡིས་ཨ་མི་རི་ཀས་ར་ཤི་ཡ་དང་རྒྱ་ནག་ལ་དམག་རྒྱག་རྒྱུའི་གྲ་སྒྲིག་ཡོད་ཅེས་བཤད་པ་དེ་ནི་ཆོ་མེད་བྱབ་ཆུང་ཞིག་རེད་ཅེས་བཤད་པའི་ཐོག་གལ་སྲིད་ར་ཤི་ཡས་ནུབ་ཕྱོགས་རྒྱལ་ཁབ་སུ་འདྲ་ཞིག་དང་དམག་རྒྱག་དགོས་ཆགས་པ་ཡིན་ན། ད་ལྟ་ར་ཤི་ཡས་ཡུག་ཀེ་རན་ལ་དམག་རྒྱག་པའི་གནས་ཚད་དང་ཆ་ཚང་མི་འདྲ་བ་ཞིག་གི་ཐོག་ནས་དམག་འཐབ་བྱ་རྒྱུ་ཡིན་པའི་ཉེན་བརྡ་བཏང་བཞག་དེ་ཡང་ཁ་སང་མོ་སི་ཀོ་ནས་རོའི་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རེས་གཟའ་ཕུར་བུའི་ཉིན་ཨ་མི་རི་ཀའི་གྲོས་ཚོགས་འོག་མས་བསྐོ་བཞག་གནང་བའི་ཆབ་སྲིད་ཀྱི་ཚོགས་པ་གཉིས་ཀའི་ཚོགས་མི་ཡོད་པའི་ཞིབ་དཔྱོད་ལྷན་ཚོགས་ཀྱིས། ཨ་མི་རི་ཀའི་ངོས་ནས་རྒྱ་ནག་དང་ར་ཤི་ཡ་གཉིས་ཀར་དུས་གཅིག་ཏུ་དམག་བརྒྱབ་དགོས་ཆགས་ཀྱང་དམག་བརྒྱབ་ཐུབ་པའི་ཆེད་གོ་མཚོན་དཀྱུས་མའི་རིགས་ནུས་ཤུགས་རྒྱ་སྐྱེད་གཏོང་རྒྱུ་དང། མཐུན་ཕྱོགས་རྒྱལ་ཁབ་ཀྱི་སྟོབས་ཤུགས་སྤེལ་ཐབས། རྡུལ་ཕྲན་མཚོན་ཆ་རྣམས་དེང་དུས་དང་མཐུན་པའི་ཐོག་ནས་འཕེལ་རྒྱས་གཏོང་ཐབས་བྱ་དགོས་པ་སོགས་གསུངས་ཡོད་པ་རེད། ར་ཤི་ཡའི་སྲིད་འཛིན་པུ་ཏིན་བདུན་ཕྲག་འདིའི་ནང་རྒྱ་ནག་ཏུ་ཕྱོགས་བསྐྱོད་བྱ་རྒྱུ་ཡིན་པ་དང་ཁོང་གིས་ཨ་མི་རི་ཀས་ཨོ་སི་ཀྲོ་ལི་ཡ་དང་དབྱིན་ཇིའི་ལྷན་དུ་ཨུ་ཀཱས་ཞེས་པའི་རྒྱལ་ཁབ་གསུམ་གྱི་བདེ་སྲུང་ཕྱོགས་སྒྲིལ་ཞིག་གི་གསར་འཛུགས་བྱས་ནས་རྒྱ་ནག་ལ་དངངས་འཚབ་བཟོ་གི་ཡོད་པ་དང། རྒྱ་ནག་དང་ར་ཤི་ཡས་དམག་མིའི་ཕྱོགས་སྒྲིལ་དེ་འདྲ་གསར་འཛུགས་བྱས་མེད་ཅེས་བཤད་བཞག་ཡང་ར་ཤི་ཡའི་སྲིད་འཛིན་པུ་ཏིན་ཡིས་དམག་འཁྲུག་ནི་མི་དགོས་པ་ཞིག་རེད་ལ། ལྷག་པར་དུ་ཨ་མི་རི་ཀས་ར་ཤི་ཡ་དང་རྒྱ་ནག་ལ་དུས་གཅིག་ཏུ་དམག་བརྒྱབ་རྒྱུའི་གྲ་སྒྲིག་བྱ་དགོས་པ་བཤད་པ་དེ་ནི་བྱབ་ཆུང་གི་གཏམ་བཤད་ཞིག་རེད། ང་ཚོར་ཞི་བདེ་དགོས་ཀྱང་དམག་བརྒྱབ་རྒྱུའི་གྲ་སྒྲིག་ཆ་ཚང་ཡོད་ཅེས་བཤད་བཞག།
ལྷོ་ཀོ་རི་ཡའི་སྲིད་བློན་མཆོག་ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་བྱང་ཀོ་རི་ཡ་ནས་བྲོས་འབྱོར་བྱུང་བ་རྣམས་ཕྱིར་ལོག་བྱེད་བཞིན་པར་སྐྱོན་བརྗོད་གནང་འདུག་འདི་ག་རླུང་འཕྲིན་ཁང་གི་ཀོ་རི་ཡའི་སྡེ་ཚན་ནས་གནས་ཚུལ་མཁོ་སྤྲོད་བྱུང་བར་གཞིགས་ན་རྒྱ་ནག་ནང་གི་ལྷོ་ཀོ་རི་ཡའི་གཞུང་ཚབ་ཆེན་མོ་བ་ཆུང་ཇཱི་ཡོན་ལ་གྲོས་ཚོགས་ནང་ཉེ་ཆར་སྲིད་བློན་མཆོག་གིས་སྲིད་འཛིན་ཞི་ཅིན་ཕིང་མཇལ་འཕྲད་སྐབས་བྱང་ཀོ་རི་ཡ་ནས་རྒྱ་ནག་བརྒྱུད་བྲོས་བྱོལ་དུ་འགྲོ་མཁན་ཚོའི་གནད་དོན་སྐོར་གླེང་སློང་གནང་ཡོད་མེད་དང་གལ་སྲིད་གནང་ཡོད་པ་ཡིན་ན་དེར་ཞི་ཅིན་ཕིང་གིས་ལན་འདེབས་ག་རེ་བརྒྱབ་ཡོད་མེད་སྐོར་གླེང་སློང་བྱུང་བའི་སྐབས། ལྷོ་ཀོ་རི་ཡའི་གཞུང་ཚབ་ཆེན་མོ་བས་ཟླ་བ་སྔོན་མའི་ནང་འགོ་ཁྲིད་རྣམ་གཉིས་མཇལ་འཕྲད་སྐབས་གནད་དོན་འདིའི་ཐད་ཐུགས་འཚབ་དང་བཅས་ཐེར་འདོན་གནང་ཡོད་པ་དང་ཞི་ཅིན་ཕིང་གིས་དེ་ནི་ཡུལ་ཁྲིམས་གཞིར་བཟུང་ལག་བསྟར་བྱེད་རྒྱུ་རེད་ཅེས་ལན་བརྒྱབ་ཡོད་པ་སོགས་ཞུས་འདུག་འོན་ཀྱང་འདིའི་ཐད་གནས་ཚུལ་དངོས་ཡོད་འདི་ག་རླུང་འཕྲིན་ཁང་གི་ཀོ་རི་ཡའི་སྡེ་ཚན་ནས་ཤེས་རྟོགས་བྱུང་མེད་པའི་སྐོར་ཡང་བཀོད་ཡོད་པ་རེད། གང་ལྟར་ཉེ་ཆར་རྒྱ་ནག་གི་གྲོང་ཁྱེར་ཧོང་ཀྲའུ་ནང་ཨེ་ཤེ་ཡའི་རྩེད་འགྲན་སྐོང་ཚོགས་བྱེད་པའི་སྐབས་སུ་བྱང་ཀོ་རི་ཡ་ནས་རྒྱ་ནག་བརྒྱུད་ལྷོ་ཀོ་རི་ཡར་བྲོས་བྱོལ་དུ་འགྲོ་མཁན་མི་གྲངས་ལྔ་བརྒྱ་ཙམ་ཕྱིར་ལོག་བྱས་ཡོད་པའི་གནས་ཚུལ་བྱུང་ཡོད་འདུག་ཡང་གནས་ཚུལ་ནང་ཞིབ་འཇུག་གནང་མཁན་ཚོས་གསུངས་པ་ལྟར་ན་ཕྱིར་ལོག་བཏང་བའི་མི་སྣ་མང་ཆེ་བ་ཆོས་ལུགས་ཀྱི་འགོ་ཁྲིད་དང་མི་མང་དཀྱུས་མ་ཡིན་འདུག་ལ། དེ་དག་རྒྱ་ནག་གི་གྲོང་ཁྱེར་གསུམ་ནས་ཕྱིར་ལོག་བཏང་ཡོད་འདུག་དེ་དང་ཕྱོགས་མཚུངས་ལྷོ་བྱང་ཀོ་རི་ཡའི་ཟླ་སྒྲིལ་ལས་དོན་ཚན་པའི་ངོས་ནས་རྒྱ་ནག་གིས་ཁོང་ཚོ་ཕྱིར་ལོག་བཏང་བར་བློ་ཚབས་ཆེན་པོ་ཡོད་ལུགས་གསུངས་འདུག། རྒྱ་ནག་གིས་པེ་ལི་སི་ཐན་ལ་རྒྱབ་སྐྱོར་བྱ་དགོས་དོན་ནི་ཡུལ་དེའི་མི་མང་གི་ཉེན་སྲུང་དང་རྒྱལ་ནང་རང་དབང་ལ་རྒྱབ་སྐྱོར་བྱ་ཆེད་ཡིན་ཞེས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་ཨི་རན་གྱི་ཕྱི་སྲིད་བློན་ཆེན་ལ་རེས་གཟའ་ཉི་མའི་ཉིན་བཤད་འདུག། དེ་ནི་རྒྱ་ནག་གིས་ཨི་སི་རལ་དང་གྷ་ཟཱ་གཉིས་ཀྱི་འཁྲུག་རྩོད་ཐད་ལངས་ཕྱོགས་གསལ་པོ་བཟོ་བཞིན་པའི་སྐབས་སུ་བཤད་པ་ཞིག་ཡིན་འདུག་དེ་ཡང་པེ་ལི་སི་ཐན་གྱི་ཧ་མཱ་སི་དམག་མིས་ཕྱི་ཟླ་བཅུ་པའི་ཚེས་བདུན་ཉིན་ཨི་སི་རལ་གྱི་ས་མཚམས་སུ་དམག་འཐབ་དྲག་པོ་བརྒྱབ་ནས་མི་མང་ཆིག་སྟོང་སུམ་བརྒྱ་ཙམ་བསད་པའི་རྗེས། ཨི་སི་རལ་གྱི་གནམ་དམག་དམག་མིས་མི་དམངས་ཧ་ཅང་མང་པོ་གནས་སྡོད་བྱ་ཡུལ་གྷ་ཛཱ་ས་ཁུལ་དུ་གནམ་ཐོག་ནས་རྒོལ་རྡུང་སྟོང་ཕྲག་མང་པོ་བཏང་ནས་མི་དམངས་ཉིས་སྟོང་སུམ་བརྒྱ་ཙམ་དམར་གསོད་བཏང་ཡོད་འདུག་རྒྱ་ནག་ནི་ཨི་རན་གྱི་མཐུན་ཕྱོགས་ཡུལ་གྲུ་ཞིག་ཡིན་པ་དང། རྒྱ་ནག་གིས་དཀྱིལ་ཤར་ཡུལ་གྲུའི་དཀའ་རྙོག་སེལ་ཐབས་སུ་བར་འདུམ་བྱ་མཁན་ཞིག་ཡིན་པའི་ལངས་ཕྱོགས་འཛིན་གྱི་ཡོད་ཀྱང། ནུབ་ཕྱོགས་པའི་དཔོན་རིགས་ཚོས་རྒྱ་ནག་གིས་ཨི་སི་རལ་དང་གྷ་ཛ་ཡི་དམག་འཐབ་ནི་ཧ་མ་སི་ཡི་བྱ་སྤྱོད་ལ་བརྟེན་ནས་བྱུང་བ་ཞིག་ཡིན་པ། མིང་སྨོས་ནས་ཉེས་འཛུགས་བྱེད་ཀྱི་མེད་པའི་སྐྱོན་བརྗོད་བྱས་བཞག།

གཅིག་གི་དབང་ཤུགས་འོག་འགྲོ་དགོས་པའི་སྲིད་ཇུས་ཤིག་ཡིན་པའི་དོགས་གཞི་དང་གླེང་སློང་བྱས་ཡོད་རེད། འོན་ཀྱང་ངའི་བསམ་པར་དེ་ནི་གཅིག་གིས་གཅིག་ལ་དབང་ཤུགས་ཀྱི་ཐོག་ནས་བཀོད་ཁྱབ་གཏོང་རྒྱུའི་འཆར་གཞི་མ་ཡིན་པར། མཉམ་འབྲེལ་གྱི་ཐོག་ནས་ལས་གཞི་དེའི་ཐོག་འགྲོ་རྒྱུ་ཞིག་མཐོང་གི་འདུག་ལ། དེ་ནི་མཉམ་ལས་བྱེད་འོས་པ་ཞིག་ཀྱང་མཐོང་གི་འདུག་ཅེས་དང། སྲིད་འཛིན། པུ་ཏིན་གྱིས་མུ་མཐུད་ནས་ཞི་ཅིན་ཕིན་གྱིས་བཏོན་པའི་རྒྱུད་གཅིག་ལམ་གཅིག་གི་འཆར་གཞི་འདི་དང་རྒྱལ་ཁབ་གཞན་འགའ་ཤས་ཀྱིས་མི་སེར་སྤེལ་ཡུལ་དང་དབང་སྒྱུར་གྱི་འཆར་གཞི་བཏོན་པ་དེ་གཉིས་ལྡོག་ཕྱོགས་རེད་ཅེས་གང་ལྟར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་ཡུན་རིང་ནས་བཅངས་པའི་འཆར་གཞི་དེར་ར་ཤི་ཡས་དངོས་གནས་མཉམ་འབྲེལ་བྱེད་རྒྱུའི་འདོད་མོས་ཡོད་པ་ཞིག་དང་ཨ་རིས་གཙོས་རྒྱལ་ཁབ་གཞན་ཁག་ཅིག་གིས་དོགས་ཟོན་བྱེད་བཞིན་པའི་འཆར་གཞི་དེ་ལས་ལྡོག་སྟེ་ཕན་ཐོགས་ཡོད་པ་ཞིག་ལ་ངོས་འཛིན་འཇོག་ཆོག་པའི་རྣམ་པ་བསྟན་ཡོད་འདུག་གོང་དུ་ཞུས་པའི་རྒྱུད་གཅིག་ལམ་གཅིག་ཟེར་བའི་ལས་གཞི་འདི་བཞིན་ལོ་ངོ་བཅུ་ཕྲག་གཅིག་ཙམ་གོང་སྲིད་འཛིན་ཞི་ཅིན་ཕིན་གྱིས་ཚོར་སྣང་ཆེན་པོའི་ཐོག་ནས་བཏོན་པའི་འཆར་གཞི་ཞིག་ཡིན་པ་དང་དེའི་ནང་ཨེ་ཤེ་ཨ་ཧྥེ་རི་ཁ་དང་ཡུ་རོབ་བརྒྱུད་ནས་ཚོང་འབྲེལ་བྱེད་ཕྱོགས་ཀྱི་འཆར་གཞི་ཞིག་ཡིན་པ་རེད་ཡིན་ནའང་རྒྱ་གར་གྱིས་གཙོས་ཡུལ་གྲུ་ཁག་ཅིག་གིས་འཆར་གཞི་འདིར་དོགས་ཟོན་གྱི་རྣམ་པས་མཉམ་ཞུགས་བྱེད་རྒྱུར་ཐེ་ཚོམ་བྱས་ཡོད་པ་རེད། འཆར་གཞི་འདིའི་ཐོག་འདི་ཚེས་བཅུ་བདུན་དང་བཅོ་བརྒྱད་ཉིན་གཉིས་རིང་ཚོགས་འདུ་སྐོང་ཚོགས་སྐབས་ར་ཤི་ཡའི་སྲིད་འཛིན་པུ་ཏིན་སྔར་བཞིན་མཉམ་ཞུགས་གནང་འཆར་ཡོད་པའི་སྐོར་ཡང་བཀོད་འདུག། ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་ཕྱི་འབྲེལ་མི་སྣ་མཐོ་ཤོས Josep Borrell ལགས་ཀྱིས་ཁོང་རྒྱ་ནག་ཏུ་ཕེབས་ནས་རྒྱ་ནག་གི་དཔོན་རིགས་རྣམས་ལ་ཡུ་རོབ་མཉམ་འབྲེལ་རྒྱལ་ཁབ་ཀྱི་ངོས་ནས་རྒྱ་ནག་ནི་ཡུལ་བབ་ཆགས་ཚུལ་ཆབ་སྲིད་ཀྱི་གནས་སྟངས་དང་ཚོང་དོན་སོགས་གང་ཅིའི་ཐོག་ནས་གལ་གནད་ཆེན་པོ་ཞིག་ལ་བརྩི་གི་ཡོད་པ་བཞིན་རྒྱ་ནག་ནས་ཀྱང་དེ་ལྟར་ཡུ་རོབ་མཉམ་འབྲེལ་ཐོག་ཆེ་མཐོང་བྱ་དགོས་པའི་བརྡ་ལན་སྤྲད་པ་ཡིན་ཞེས་གསུངས་བཞག། དེ་ཡང་རོའི་ཊར་གསར་འགྱུར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བའི་ནང། སྐུ་ཞབས་བྷོ་རེལ་མཆོག་རྒྱ་ནག་ཏུ་ཕེབས་རྒྱུ་དེ་ཐེངས་གཉིས་ཙམ་ཕྱིར་འགྱངས་གནང་བའི་རྗེས། ད་ལན་དངོས་སུ་ཕེབས་ཐུབ་ནས་རྒྱ་ནག་ནང་ཉི་མ་གསུམ་རིང་གཞུང་འབྲེལ་གཟིགས་སྐོར་གྲུབ་ནས། ཕྱིར་ལོག་ཕེབས་འཕྲལ་གསར་འགོད་ལྷན་ཚོགས་ཀྱི་ཐོག་ཁོང་གིས། མཉམ་ལས་བྱ་རྒྱུ་ནི་ཧ་ཅང་གལ་གནད་ཆེན་པོ་ཞིག་ཡིན་པ་དང་ཡུ་རོབ་ཀྱི་ངོས་ནས་རྒྱ་ནག་ནི་གལ་གནད་ཆེན་པོ་ཞིག་ལ་བརྩི་གི་ཡོད་ཅེས་གསུངས་བཞག། རྒྱལ་ཁབ་ཉི་ཤུ་རྩ་བདུན་ལས་གྲུབ་པའི་ཡུ་རོབ་མཉམ་འབྲེལ་རྒྱལ་ཁབ་ཀྱིས། རྒྱ་ནག་གིས་ཨ་མི་རི་ཀ་དང་བསྡུར་བ་ཡིན་ན་ང་ཚོར་རྒྱ་ནག་གིས་དེ་ཙམ་དོ་སྣང་བྱེད་ཀྱི་མི་འདུག་ཞེས་རྒྱུན་རིང་ནས་སྐྱོན་བརྗོད་བྱ་བཞིན་པ་རེད། འོན་ཀྱང་ཡུཀ་རེན་གྱི་དམག་འཁྲུག་འགོ་འཛུགས་བྱས་པའི་རྗེས། ཡུ་རོབ་ནི་ས་བབ་ཆགས་སྟངས་ཀྱི་ཐོག་ནས་གལ་གནད་ཆེན་པོ་ཞིག་ཆགས་པའི་རྗེས། ཁོང་གིས་ང་ཚོས་རྒྱ་ནག་དང་ལྷན་དུ། གནད་དོན་འདིའི་ཐད་བཀའ་མོལ་ཞུ་འདོད་ཡོད་ཅེས་གསུངས་བཞག། དེ་བཞིན་ཁོང་གིས་ཁོང་རྒྱ་ནག་ཏུ་བཞུགས་རྒྱུན་རིང་རྒྱ་ནག་གི་དཔོན་རིགས་དང་ལྷན་དུ་ཨི་སི་རལ་གྱི་གཉན་འཕྲང་གི་སྐོར་ཡང་བཀའ་མོལ་ཞུས་པ་ཡིན་ལ་ཁོང་གི་ཕྱག་རོགས་ལས་བྱེད་དོ་དམ་པ་ཨི་རན་ཁིའུ་མོ་ར་ལགས་བདུན་ཕྲག་རྗེས་མ་རྒྱ་ནག་ཏུ་ཕེབས་ནས་ཨི་སི་རལ་དང་གྷ་ཛ་གྱི་སྐོར་མུ་མཐུད་ནས་གྲོས་མོལ་གནང་གི་རེད་ཅེས་གསུངས་བཞག། དེ་ནས་སྒང་ཏོག་ས་གནས་བོད་མི་ཚོས་མུ་མཐུད་ནས་འབྲས་ལྗོངས་ནང་ཆུ་ལོག་གི་གནོད་འཚེ་ཕོག་ཡུལ་བྱང་འབྲས་ལྗོངས་ཀྱི་ཅུང་ཐང་དང་མུ་ཤི་ས་གནས་སུ་དྭང་བླངས་སྨན་བཅོས་ཀྱི་ཞབས་ཞུའི་ལས་དོན་སྒྲུབ་བཞིན་ཡོད་པའི་སྐོར་ལ། སྒང་ཏོག་ནས་འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
སྒང་ཏོག་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྣེ་ཁྲིད་འོག་འབྲས་ལྗོངས་རྣམ་རྒྱལ་གསོ་རིག་མཐོ་སློབ་ཁང་གི་དྭང་བླངས་སྨན་པ་དང་སློབ་ཕྲུག་དེ་བཞིན་ས་གནས་གཞོན་ནུའི་ཚོགས་མི་བཅས་ཁྱོན་དྭང་བླངས་མི་གྲངས་བཅུ་གསུམ་ཙམ་ནས་འབྲས་ལྗོངས་ནང་ཆུ་ལོག་གི་གོད་ཆག་ཚབས་ཆེ་ཕོག་ཡུལ་བྱང་འབྲས་ལྗོངས་ཀྱི་ཅུང་ཐང་དང། མི་ཤུ་ཐང་ས་གནས་སུ་དངོས་སུ་ཕྱིན་ནས་ད་ལྟའི་གནས་སྟངས་ལ་གཞིགས་པའི་དགོས་གལ་རིགས་ཞལ་འདེབས་དང་ཛ་དྲག་མྱུར་སྐྱོབ་ཀྱི་ལས་དོན་གནང་ཡོད་པ་མ་ཟད་ཆུ་ལོག་གི་གོད་ཆག་འོག་སེམས་ཁམས་དཀའ་ངལ་དང་འབྲེལ་བའི་ནད་པ་ཚོར་དྭང་བླངས་སྨན་བཅོས་ཞབས་ཞུའི་ལས་དོན་བསྒྲུབས་ཡོད་པ་རྣམ་རྒྱལ་གསོ་རིག་མཐོ་སློབ་ཁང་གི་སྨན་པ་ཚེ་རིང་ཆོས་འཕེལ་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན།
ཁ་ཏིང་ཀྱེ་མ། མི་ཀྱེ་མ། སེང་གཏམ་ལ་ཡ་ཉི་མ་ཁ་ཤས་ཤིག། མི་ཀྱེ་རོགས་པ་བྱེད། འདི་ནས་ཡ། ཅུང་ཐང་ལ་ཡང་རོགས་པ་བྱེད་དུ་ཕྱིན་ཡང་ནི་ང་ཚོ་དེ་ད་ལྟ་ཁྱོན་བསྡོམས་པའི་ང་ཚོ TYC མི་བཅུ་གསུམ་ཡོད་ནི་དེ་ལ་ཡང་ང་ཚོ་ཨེམ་ཆི་གཉིས་དང་ནི་ཚོགས་གཙོ་གཙོས་པའི་གི་མི་བཅུ་གཅིག་ཡོད་རེད་ནི་ང་ཚོ་ཁ་ཏིན་དེ་ལ་ཡང་ཉི་མ་ཅུང་ཐང་ལ་ཡང་ཉི་མ་གཉིས Medical མི Medical Camp བྱས་ཡིན་ནི་ང་ཚོ་དང་པོ་གཉིས་ལ་ཨེམ་ཆི་ལགས་གཉིས་གཉིས་མཉམ་དུ་བྱས་དེ་ནས་ཉི་མ་གཉིས་བ་དེ་ལ་ཨེམ་ཆི་ལགས་ཁོང་དེ་གི་ད་ལྟ་གྲངས་ཚོད་ཅུང་ཐང་ནས་ཡང་ཏོག་ས་ཆ་ཆུ་ཚོད་གཉིས་གསུམ་གཅིག་འདི་ནི་ཡང་གོམ་པ་རྒྱག་དགོས་འདུག་དེ་ལས་ཕེ་ཨ་ནི་ང་ད་ལྟ་དེ་ངེས་པར་དུ་འདས་ལ་ལྟ་གི་ཡོད་པ། ཡང་ཁོང་གིས་མུ་མཐུད་གསུང་དོན་དུ་འདས་པའི་ཉིན་ཤས་ནང་ཁྱོན་བོད་རིགས་དང་ས་གནས་ཡུལ་མིའི་ནད་པ་བརྒྱ་ལྷག་ལ་སྨན་བཅོས་གནང་ཡོད་པ་མ་ཟད་ནད་པ་ཕལ་ཆེ་བ་ཆུ་ལོག་གི་གོད་ཆག་རྐྱེན་པས་སེམས་ནང་དཀའ་ངལ་ཤུགས་ཆེ་འཕྲད་པའི་སེམས་ཁམས་དང་འབྲེལ་བའི་ནད་པ་ཚོ་ལ་གང་ཐུབ་ཀྱིས་སེམས་ཁམས་སློབ་གསོ་སྤྲོད་པར་ཁོང་ཚོར་ཕན་ཐོགས་ཆེན་པོ་དང་དགའ་ཚོར་ཆེན་པོ་བྱུང་ཡོད་པ་གསུང་གི་འདུག།
ནི། འགའ་ཤས་ནད་པ་དེ་ཚོ་འགའ་ཤས་ཁྲག་ཤེད་ཤུགས་ཆེན་པོ་རེད་འགའ་ཤས་སྲོག་རླུང་ན་ཚ་བྱུང་རེད་འདུག་ཨ་ནི་འགའ་ཤས་ཟླ་གཅིག་གི་ཞལ་ལག་མ་མཆོད་པ་བྱས་ནས་ཕོ་བ་སྐྱུར་བ་ལ་སོགས་པ་དེ་ཚོ་ལ་ཡང། གང་ཐུབ་ཐུབ་ཀྱིས་ཁོ་ཚོར་སློབ་གསོ་རོགས་སྐྱོར་བྱས་ན་ཁོ་ཚོ་དཔེ་ཁྱེད་རང་གིས་ཕྱོགས་ཡོངས་ནས་ད་འདི་ནང་ལོ་ལ་བོད་རིགས་ཡ་འགའ་ཤས་འདུག་ཨ་ནི་མང་ཆེ་ད་ལེབ་ཅ་དང་སྣ་མང་དང་དེ་ནི་འདི་ནང་ལོ་ལ་ད་རྒྱ་གར་དམག་མི་ཡང་ཤུགས་ཆེན་པོ་འདུག་འདི་ཙམ་པོ་དཔེ་དགའ་བོ་བྱེད་ཀྱི་འདུག་ཁོང་རྣམ་པ་ཁྱེད་རྣམ་པ་ཅིག་ཡང་སེ་ཡང་སེ་ཕེབས་རོགས་བྱེད་ཨ་ནི་ང་ཚོ་ལ་ཡ་ཅིག་ཡང་སེ་ཡང་སེ་དེ་ཡོང་བ་ན་ང་ཚོ་ལ་དཔེ་ཕན་ཐོགས་པོ་འདུག་ཨ་ནི་སེམས

དེ་འདྲ་བྱས་ནས་ཡང་ཞུ་གི་འདུག་ལགས། ཡང་ཁོང་རྣམ་པས་ཅུང་ཐང་ནས་རྒྱང་ཐག་ཀི་ལོ་མི་ཀྲར་དྲུག་ཙམ་གྱི་སར་ཆགས་པའི་མི་ཤུ་ཐང་ས་གནས་སུའང་སྐབས་སུ་བབས་པའི་དགོས་མཁོའི་རིགས་མཉམ་དུ་ཁྱེར་ནས་ཁྱོན་ཆུ་ཚོད་ལྔ་ཙམ་གྱི་རིང་གོམ་པ་རྒྱག་ནས་ས་གནས་སུ་བཟའ་བཅའི་རིགས་བགོ་འགྲེམས་དང་སྨན་བཅོས་ཞབས་ཞུའི་ལས་དོན་བསྒྲུབ་ཐུབ་ཡོད་པ་སྨན་པ་ཚེ་རིང་ཆོས་འཕེལ་ལགས་ཀྱིས་གསུངས་དོན། དང་གོག་པ་དུ་རི་ཤིང་ཁྱུ་འབྲུམ་ད་ང་ཚོ་དེ་དང་གོག་དེ་ནི་ཡག་ད་ད TYC དེ་ནི་མི་ཁ་ཤས་ཅིག་ང་ཚོ་སྤོ་ཏྲོ་མི་བསྟུན་གལ་སྲིད་དེ་ནི་ཡག་ད་ཅ་ལག་མཉམ་དུ་བྱས་ཡ་ནི་ང་ཚོ་མི་ཤི་འགྲོ་རེད་ཨ་འདི་སྒང་ལ་ཡ་མི་ཁ་སེང་འདི་ཆུ་ལོག་རྐྱེན་གྱིས་བྱས་ནི་བརྒྱ་ཆ་བཞི་བཅུ་ཞིག་ད་དེར་སྡོད་ཀྱི་འདུག་བརྒྱ་ཆ་དྲུག་ཅུ་ཕར་རི་ག་ལ་བྲོས་ཚར་འདུག།

ད་དུ་འདི་འདྲའི་འགྲོས་ཤིག་རེད་ལགས།
འདི་ལོ་འབྲས་ལྗོངས་ནང་ཆུ་ལོག་གིས་རྐྱེན་པས་བྱང་འབྲས་ལྗོངས་ཀྱི་ཅུང་ཐང་ས་གནས་སུ་བོད་མིའི་ཁྱིམ་ཚང་བཅུ་བདུན་གྱི་སྡོད་ཁང་དང་ཚོང་ཁང་ཤུལ་མེད་རྩ་མེད་དུ་གྱུར་ཡོད་པ་མ་ཟད་ཅུང་ཐང་གི་ཉེ་འཁྲིས་སུ་ཆགས་པའི་ན་ག་ས་གནས་སུ་བོད་མིའི་ཁྱིམ་ཚང་བཞི་ཡི་ཁང་པར་སེར་ག་ཆེན་པོ་གས་ཏེ་མི་བསྡད་མ་ཐུབ་པའི་གནས་སྟངས་ཤིག་ཏུ་གྱུར་ཡོད་པ་རེད་འདུག་སྒང་ཏོག་ས་གནས་ཛ་དྲག་ཚོགས་ཆུང་ཐུན་མོང་ནས་ཛ་དྲག་ངལ་སེལ་རོགས་དངུལ་དྲ་ལམ་བརྒྱུད་ཞལ་འདེབས་བསྡུ་རུབ་གནང་བཞིན་ཡོད་འདུག

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ། མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། བཙན་བྱོལ་བོད་མིའི་སྐྱབས་བཅོལ་བའི་ལོ་རྒྱུས་གཞི་རྩ་བཞག་སྟེ་རྒྱ་ནག་གིས་བོད་ནང་གི་བོད་མི་ཚོའི་སྐད་ཡིག་དང་རིག་གཞུང་ཆོས་རྩ་མེད་བཟོ་བཞིན་ཡོད་ཀྱང་བཙན་བྱོལ་ནང། བོད་མི་ཚོས་དེ་ལྟར་མི་ཉམས་རྒྱུན་འཛིན་བྱེད་ཀྱི་ཡོད་པ་སོགས་ཀྱི་སྐོར Far From the Roof of the World འམ་ཐག་རིང་འཛམ་གླིང་མཐོ་སྒང་ནས་འབྱོར། ཞེས་དཔེ་དེབ་གསར་པ་ཞིག་དཔར་འགྲེམས་བྱས་ཡོད་པའི་སྐོར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་བསྐྱར་ཟློས་ཞུ་གི་ཡིན།
བཙན་བྱོལ་ནང་བོད་མི་ཚོས་དེ་ལྟར་མི་ཉམས་རྒྱུན་འཛིན་བྱེད་ཀྱི་ཡོད་པའི་སྐོར་ཐག་རིང་འཛམ་གླིང་གི་མཐོ་སྒང་ནས་འབྱོར་ཞེས་པའི་དཔེ་དེབ་གསར་པ་ཞིག་འགྲེམས་སྤེལ་བྱེད་ཀྱི་ཡོད་པའི་སྐོར་ལ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ཆོལ་གསུམ་ས་ཁྱོན་དུ་ས་བྱི་ཞི་རྒོལ་ཆེན་མོ་བྱུང་ནས་སྐབས་དེར་རྒྱ་ནག་གཞུང་གིས་བོད་མི་ཞི་རྒོལ་བའི་ཐོག་དྲག་གནོན་གྱིས་དམར་བསད་བཏང་བ་དང་བཙོན་འཇུག་ཁྲིམས་ཐག་བཅད་པའི་དུས་ཚིགས་དེར། Financial Times གྱི་གསར་འགོད་པ། ཨེ་མི་ཡིས་བཞུགས་སྒར་རྡ་རམ་ས་ལར་ས་བྱི་ཞི་རྒོལ་དང་བོད་ནང་གི་ཛ་དྲག་གནས་སྟངས་སྐོར་གནས་ཚུལ་བཀོད་རྒྱུའི་ཆེད་ཕེབས་འདུག་འོན་ཀྱང་སྐབས་དེར་ཁོང་གིས་རྒྱ་ནག་གིས་བོད་ནང་བོད་མི་ཚོའི་སྐད་ཡིག་དང་རིག་གཞུང་ཆོས་རྩ་མེད་བཟོ་བཞིན་ཡོད་ཀྱང་བཙན་བྱོལ་ནང་དང་ལྷག་པར་དུ་བཞུགས་སྒར་རྡ་རམ་ས་ལར་བོད་མི་ཚོས་དེ་ལྟར་མི་ཉམས་རྒྱུན་འཛིན་བྱེད་ཀྱི་ཡོད་པ་སོགས་གཟིགས་ཏེ། བཙན་བྱོལ་བོད་མིའི་སྐྱབས་བཅོལ་བའི་ལོ་རྒྱུས་གཞི་རྩར་བཞག་སྟེ་དཔེ་དེབ་ཞིག་བྲིས་གནང་འདུག། Far From the Rooftop of the World འམ་ཐག་རིང་འཛམ་གླིང་མཐོ་སྒང་ནས་འབྱོར་ཞེས་པའི་དཔེ་དེབ་གསར་པ་དེའི་ནང་ཨེ་མི་ཡི་ལགས་ཀྱིས་ལོ་ངོ་བཅུ་བཞི་ལྷག་རིང་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ལོ་རྒྱུས་དང་འབྲེལ་ནས་བོད་མིའི་དཀའ་སྡུག་དང། ཡང་སྐྱབས་བཅོལ་བའི་གནས་བབ་འོག་སོ་སོའི་སྐད་ཡིག་དང་ངོ་བོ་མི་ཉམས་རྒྱུན་འཛིན་བྱས་པ་ཙམ་མ་ཟད་ཕྱི་རོལ་གྱི་སྐད་ཡིག་གསར་པ་སྦྱང་དགོས་པའི་དགོས་མཁོ་དང་དེ་བཞིན་བོད་མི་སྐྱབས་བཅོལ་བའི་གནས་སྟངས་རྣམས་ཆབ་སྲིད་དང་འབྲེལ་ནས་རྩ་དོན་རྩོད་མཁན་གྱི་མི་རིགས་ཙམ་མ་ཡིན་པར། བོད་མི་རྣམས་ནི་རང་བཞིན་གྱིས་དགའ་ཉམས་ཅན་དང་བག་ཕེབས་པོ་བློ་ཁ་ཡངས་པོ་སོགས་གང་ལྟར་དཔེ་དེབ་འདི་བོད་ཀྱི་ལོ་རྒྱུས་དང་རྒྱལ་རབས་སོགས་མ་ཡིན་པར་མི་རིགས་ཤིག་གིས་བཙན་བྱོལ་ནང་སོ་སོའི་ངོ་བོ་ཉར་ཚགས་བྱེད་བཞིན་པའི་ལོ་རྒྱུས་སྒྲུང་ཞིག་ཡིན་པ་རེད་འདུག། དེ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དཔེ་དེབ་གསར་པ་དེའི་སྔོན་བརྗོད་དུ་རྩོམ་པ་པོ་ཨེ་མི་ཡིས་བྲིས་པའི་སྐྱབས་བཅོལ་བོད་མིའི་ལོ་རྒྱུས་དེ་ཀློག་རྗེས་རྒྱལ་སྤྱིའི་མི་མང་ནས་བོད་མིའི་ཞི་མཐུན་གྱི་སྒོ་ནས་མི་རིགས་ཀྱི་ཆེ་མཐོང་དང་རང་དབང་གི་མངོན་འདོད་སྒྲུབ་བཞིན་པར་ད་བར་མང་ཚོགས་ནས་རྒྱབ་སྐྱོར་ཐོབ་ཡོད་པ་རྣམས་ཀྱི་གོ་རྟོགས་ཀྱི་ནུས་པ་དེ་ཤུགས་ཆེ་རུ་འགྲོ་རྒྱུའི་ཡིད་ཆེས་གནང་གི་ཡོད་ཅེས་བཀའ་སྩལ་གནང་འདུག། Audience that would be great to have is um people who are from China or ethnically Chinese.
ཤོག་གྲངས་ཉིས་བརྒྱ་ལྔ་བཅུ་ཙམ་ཡོད་པའི་དཔེ་དེབ་གསར་པ་འདི་བཞིན་བོད་དང་རྒྱ་ནག་ཁ་གཏད་ཡིན་ལུགས་ཀྱི་སྐབས་བབ་ཀྱི་འབྲེལ་བ་སྐོར་མིན་སྟབས། རྒྱལ་སྤྱིའི་མང་ཚོགས་སུ་འདྲ་ཞིག་གིས་ཀྱང་དཔེ་དེབ་དེ་ཀློག་རྒྱུའི་རེ་བ་གནང་གི་ཡོད་པ་མ་ཟད་ལྷག་པར་དུ་རྒྱ་ནག་ནང་གི་རྒྱ་མི་རིགས་ཚོས་དཔེ་དེབ་དེ་ཀློག་རྒྱུའི་རེ་ལྟོས་ཆེན་པོ་གནང་གི་ཡོད་ཅེས་འདི་ག་རླུང་འཕྲིན་ཁང་ལ་གསུངས་ཀྱི་འདུག། ཨེ་མི་ཡི་ལགས་ནི་ཨ་མི་རི་ཀའི་ནང་སྐྱེས་འཚར་བྱུང་བའི་རྒྱ་རིགས་ཤིག་ཡིན་པ་དང་དེ་སྔ་ཁོང་གིས Financial Times ཞེས་པའི་ནང་གསར་འགོད་པའི་ཕྱག་ལས་གནང་མྱོང་ཡོད་པ་མ་ཟད་ད་ལྟའི་ཆར Bloomberg གསར་ཁང་ནང་ཕྱག་ལས་གནང་གི་འདུག། དེ་མིན་ཁོང་གིས་རྒྱ་གར་དང་བལ་ཡུལ་པཱ་ཀི་སི་ཐན་གཙོས་པའི་འཛམ་བུ་གླིང་གི་རྒྱལ་ཁབ་ཉི་ཤུ་ལྷག་ནས་གསར་འགོད་གནང་ཡོད་པ་མ་ཟད་གསར་འགོད་ལས་རིགས་དང་འབྲེལ་བའི་བྱ་དགའ་མང་དག་ཞིག་ཐོབ་མྱོང་ཡོད་པ་རེད་འདུག་ཁོང་གིས་འདི་ག་རླུང་འཕྲིན་ཁང་ལ་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་ཁོང་བོད་ལ་བདུན་ཕྲག་གསུམ་རིང་འགྲོ་མྱོང་ཡོད་པ་དང།

བཙོན་བྱོལ་ནང་གི་བོད་མི་དཀྱུས་མའི་མི་ཚེའི་སྒྲུང་དེ་ཚོ་འཛམ་བུ་གླིང་གི་མི་དམངས་ནས་ཤེས་དགོས་པ་གལ་ཆེན་པོ་མཐོང་གི་འདུག་གསུང་གི་འདུག་གཞི་རྩའི་དཔེ་དེབ་གསར་པ་འདི་ཡོང་རྒྱུར་སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་དབུ་འབྱེད་གནང་གི་འདུག་གནས་ཚུལ་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནང་དུ་ཡོད་པའི། Rubin། འགྲེམས་སྟོན་ཁང་གི་སྐོར་ལ། འགྲེམས་སྟོན་ཁང་འདི་ནང་ལ་ཕྱག་ལས་གནང་བཞིན་པ་ཧི་མ་ལ་ཡའི་སྒྱུ་རྩལ་དང་རིག་གཞུང་གི་ཆེད་ལས་པ་བསྟན་འཛིན་དགེ་ལེགས་ལགས་དང་ལྷན་དུ། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་གཞོན་པ་དཔལ་ལྡན་རྒྱལ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
རྣམ་པ་ཚོ་སྐུ་ཁམས་བཟང་ང་དཔལ་ལྡན་རྒྱལ་ཡིན། ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་གི་ནང་བོད་བརྩིས་པའི་ཧི་མ་ལ་ཡའི་རི་རྒྱུད་ཀྱི་སྲོལ་རྒྱུན་ཐང་ཀ་དང་སྐུ་འདྲ་སོགས་བོད་ཀྱི་ཁྱད་ཆོས་ལྡན་པའི་སྒྱུ་རྩལ་རིག་དངོས་ཆིག་སྟོང་ལྷག་འགྲེམས་སྟོན་གནང་བཞིན་པའི་རུའུ་བིན་མིའུ་ཟིམ་ཟེར་བ་ཞིག་ཡོད་པ་རེད། འགྲེམས་སྟོན་ཁང་དེ་ཡིན་ན་ཌོ་ནལ་ཌི་དང་ཤེལ་ལི་རུའུ་བིན་ཟེར་བའི་བཟའ་ཟླ་གཉིས་ཀྱིས་སྒེར་གྱི་ངོས་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ལོ་ནས་བོད་བརྩིས་པའི་ཧི་མ་ལ་ཡའི་རི་རྒྱུད་ཀྱི་སྒྱུ་རྩལ་རིག་དངོས་བསྡུ་རུབ་གནང་ནས་ཉིས་སྟོང་བཞི་གི་ལོ་ཡི་ནང་འགྲེམས་སྟོན་ཁང་དུ་སྒོ་འབྱེད་གནང་འདུག་དེ་རིང་ང་ཚོ་གླེང་མོལ་གྱི་ལེ་ཚན་ནང་དུ་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་གི་ནང་ཡོད་པའི་རུ་བིན་འགྲེམས་སྟོན་ཁང་གི་སྐོར་ལ། འགྲེམས་སྟོན་ཁང་དེའི་ནང་ཕྱག་ལས་གནང་བཞིན་པའི་ཧི་མ་ལ་ཡའི་སྒྱུ་རྩལ་དང་རིག་གནས་ཀྱི་ཆེད་ལས་པ་བསྟན་འཛིན་དགེ་ལེགས་ལགས་དང་མཉམ་དུ་གླེང་མོལ་བྱེད་རྒྱུ་ཡིན། ཨ་དེ་རིང་བསྟན་འཛིན་དགེ་ལེགས་ལགས Skype བརྒྱུད་ལམ་ང་ཚོ་ལས་རིམ་དེ་ནང་ཕེབས་པ་ལ་ཐུགས་རྗེ་ཆེ། དཔལ་ལྡན་རྒྱལ་ལགས་ཐུགས་རྗེ་ཆེ། བསྟན་འཛིན་ལགས་ངས་ངོ་སྤྲོད་ཞུ་ཡག་ནང་བཞིན་གྱི་ད་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་གི་ནང་འཛམ་བུ་གླིང་གི་གྲོང་ཁྱེར་ཆེ་ཤོས་ཅིག་དང་གཅིག་སྒྱུ་རྩལ་གྱི་གྲོང་ཁྱེར་ཆེ་ཤོས་ཅིག་ངོས་འཛིན་བྱས་ཡོད་པ་རེད་ད་གྲོང་ཁྱེར་དེ་གི་ནང་ན་ཨ་ནི་རུ་བིན་མིའུ་ཟིམ་ཟེར་ནས་ད་བོད་ཀྱི་གཅིག་སྲོལ་རྒྱུན་དང་ཧི་མ་ལ་ཡ་གི་གཅིག་རིག་གནས་དེ་འདྲའི་འགྲེམས་སྟོན་གྱི་ད་མིའུ་ཟིམ་ཟེར་ན་རེད་འགྲེམས་སྟོན་ཁང་ཆེན་པོ་ཅིག་ག་ཁྱེད་རང་དེར་ཕྱག་ལས་གནང་བཞིན་པ་རེད་རྩ་བའི་ད་ད་གི་རུ་བིན་འགྲེམས་སྟོན་ཁང་ཟེར་ཡ་དེ་ངོ་སྤྲོད་ཅིག་གནང་རོགས།
ལགས་སོ་དཔལ་ལྡན་ལགས། གང་ལ་ཡང་ཁྱེད་རང་གི་ད་ལྟ་ངོ་སྤྲོད་གནང་བ་ནང་ལྟར་བྱས་ཏེ་གཙོ་བོ་འགྲེམས་སྟོན་ཁང་འདི་བཙུགས་གནང་མཁན་དེ་ང་ཚོ་སྒེར་གྱི་བཟའ་ཚང་ཅིག་རེད་དོ་བ་ཤེལ་ལི་དང་རུ་བིན་མིའུ་ཟིམ། ཨ་ནི། འདི་སྒྲུང་འདི་ཅིག་སྙན་པོ་འདུག་སྔོན་མ་ཆིག་སྟོང་དགུ་བརྒྱ་བདུན་ཅུའི་ནང་དུ་བ་ལ་ཁོང་རྣམ་གཉིས་ད་ཨ་རེ་ཞུ་མཁན་བྱས་དོ་བ་ལ་ཡང་སྒེར་གྱི་དེ་འདྲ་ཚོང་ལས་གཉེར་གནང་མཁན་བྱས། ཉིན་གཅིག་ཁོ་ཚོ་གང་དུ Madison Avenue ཅེས་བྱའི་མེ་ཌི་སན་ལམ་དེའི་སྒང་ཕེབས་པའི་སྐབས་ཡཱ་ཝཱ་ཅི་ལི་ཡ་གཅིག་གི་སྒྱུ་རྩལ་ཁང་གི་སྒེའུ་ཁུང་གཅིག་ནང་ནས་བོད་ཀྱི་ཞལ་ཐང་དེ་གཟིགས་འདུག་ད་ལྟའི་ཁག་ཅིག་གིས་སྤྱན་རས་གཟིགས་གཟིགས་རེད་ཟེར་གྱི་འདུག་ཁག་ཅིག་གིས་རྗེ་བཙུན་སྒྲོལ་མ་གྱི་ཞལ་ཐང་གཟིགས་རེད་ཟེར་གྱི་འདུག་གང་ལྟར་དེ་འདྲའི་གཅིག་ལ་ཞལ་ཐང་དེ་གཟིགས་བྱས་རྗེས་སེམས་ནང་ལ་ཚོར་བ་ཞེ་པོ་ཅིག་གིས་མི་འདྲ་བ་དང་ཚོར་བ་ཤུགས་ཆེན་པོ་བྱུང་ནས་ཨ་ནི་ཁོང་རྣམ་གཉིས་ཀས་བོད་པའི་ཐང་ག་དེ་འདྲ་བརྩད་གཅོད་གནང་རྗེས་ཨ་ནི་བསྡུ་རུབ་གནང་ཡག་ལ་དབུ་བཙུགས་འདུག་དེ་བྱས་ནས་ད་གང་ལྟར་འགྲེམས་སྟོན་ཁང་དངོས་སུ་དབུ་བརྙེས་ཡག་དེ་ཉིས་སྟོང་བཞི་ལོ་ལ་རེད་དེའི་བར་ལ་ཡག་ཁོང་རྣམ་པའི་བསྡུ་རུབ་དེའི་དཀྱིལ་ལ་ད་ང་ཚོ་སྐུ་གསུང་ཐུགས་རྟེན་ཚང་མ་ཡོད་རེད་དེ་ནང་ཡ་སྐུ་འདྲ་ཞལ་ཐང་མ་ཟད་ཅིག་ད་བོད་ཀྱི་སྒྱུ་རྩལ་དང་འབྲེལ་བ་ཡོད་པའི་ང་རང་ཚོ་ལོ་རྒྱུས་ཀྱི་ཨ་ནི། དེ་ག་རེ་ཞུ་དགོས་རེད་ལག་ཆ་ཞུ་དགོས་པས། དེ་བཞིན་ཅིག་ད་ལོ་རྒྱུས་དང་བོད་རིག་གནས་དང་འབྲེལ་བ་ཡོད་པའི་ཨ་ནི་མཛེས་རྩལ་གྱི་རྒྱུ་ཆས་དེ་འདྲ་མང་པོ་བྱས་ནས་ད་ཁྱོན་དུ་ང་ཚོ་ད་ལྟ་འགྲེམས་སྟོན་ཁང་འདི་ནང་ཡོད་ཡག་སྟོང་ཕྲག་བཞི་མན་ཞིག་འདུག་ཨ་འདི་ཁོང་རྣམ་པས་ཞལ་འདེབས་གནང་བྱས་ཉིས་སྟོང་བཞི་ལོར་ཡར་ད་འགྲེམས་སྟོན་ཁང་འདི་དངོས་སུ་དེ་ཡར་སྒོ་ཕྱེ་གནང་བ་རེད། ད་འགྲེམས་སྟོན་ཁང་འདི་ཆེན་པོ་ཞེ་པོ་འདུག་ཨ་ད་ལྟ་ཁོ་རང་ཚོ་ཁང་པ་གི་ས་ཁྱོན་གྱི་ཆ་ནས་ཡིན་ན་ར་རྒྱ་ཁྱོན་ཆེན་པོ་ཞེ་པོ་རེད་འདུག་ཨ་རེད་ལ་ང་ཚོ་ད་འདིར་འགྲེམས་སྟོན་ཁང་འདི་དངོས་སུ་རང་འདི་ཡར་འགྲེམས་སྟོན་ཅིག་ད་ཐོག་ས་དང་པོ་བརྩིས་པའི་འགྲེམས་སྟོན་བྱེད་ཡག་གི་ས་ཆ་འདི་ནང་ལ་ཡ་ང་ཚོ་ཐོག་བརྩེགས་དྲུག་གསུང་གི་ཡོད་རེད་ཨ་འདིའི་སྒང་ཡང་ཐོག་བརྩེགས་དྲུག་གི་འོག་ལ་ཨ་ནི་ཡང་ང་ཚོ་ད་ལྟ་ཚོགས་འདུ་ཚོགས་སའི་ཚོགས་ཁང་རྒྱ་ཆེན་པོ་ཆེ་འདྲ་ཅིག་ཡོད་རེད། ལགས་སོ་བསྟན་འཛིན་ལགས་ད་བོད་ཀྱི་ཅིག་རིག་དངོས་དང་སྒྱུ་རྩལ་དེ་གཅེས་སྐྱོང་བྱེད་ཡག་ད་ཧ་ཅང་གལ་ཆེན་པོ་རེད་ད་བོད་ནང་ང་མཚོན་པ་ཡིན་ན་ཨ་ནི་རྒྱ་ནག་གཞུང་གིས་བོད་ས་བཙན་འཛིན་བྱས་ནས་ད་རིག་གནས་གསར་བརྗེ་ཆེན་པོ་ལ་སོགས་པ་བྱས་ནས་བོད་ཀྱི་ད་རིག་དངོས་རྩ་ཆེན་མང་པོ་ཅིག་ད། ད་མེད་པ་ཕྱིན་ཚར་རེད། ད་དེ་ཕྱི་ལོགས་ནང་དེ་ཉར་ཡག་གི་ཐབས་ཤེས་ཅིག་བྱས་ནས་གང་ལ་གང་འཚམ་ཅིག་ཉར་ཡོད་པ་རེད་ད་འདི་ཡིན་ན་ད Rubin Museum Rubin འགྲེམས་སྟོན་ཁང་གི་ནང་གཙོ་བོ་བོད་ཀྱི་ཅིག་ཐང་ཁ་ཟེར་ན་རེད་དེ་རིག་དངོས་དེ་ཚོ་ག་རེ་ག་རེ་ཡོད་རེད། ད་ད་འདི་ང་ཚོ་དེ་འགྲེམས་སྟོན་ཁང་ནང་ཡ་ཁོང་རྣམ་གཉིས་ཀྱིས་ཨ་ནི་ཨ་གསོག་ཉར་གནང་པའི་གྲས་ལ་ཡ་མང་ཤོས་ཅིག་ང་ཚོ་ཐང་ཁ་རེད། དེ་ནས་སྐུ་འདྲ་ཡོད་རེད་ཨ་ནི་དེ་ནས་གོང་ལ་ཞུས་པ་ནང་བཞིན་ད་བོད་ཀྱི་ད་ང་རང་ཚོ་བཟོ་བཀོད་དེ་འདྲའི་ད་མཛེས་རྩལ་གྱི་ཐ་ན་བྱས་པའི་ང་རང་ཚོ་བོད་སྨན་གྱི་ཨ་ནི་སྔོན་མ་གཤགས་བཅོས་གནང་ཡག་ད་འདི་ལག་ཆ་དེ་འདྲའི་ད་ད་ཅིག་རྒྱུ་ཆས་ད་ཧ་ལས་པའི་ཕུན་སུམ་ཚོགས་པ་རེད་ད་རྒྱུ་ཆས་དེ་ཚོ་ཅིག་ང་རང་ཚོ་དུས་ཚོད་ལ་བལྟས་དུས་ཨ་ནང་ཆོས་བོད་ལ་མ་དར་སྔོན་ལ་ཡང་ང་རང་ཚོ་རྒྱ་གར། དེ་ཚོ་ནང་ཡ་བཟོ་སྐྲུན་གནང་པའི་དུས་རབས་གཉིས་པ་གསུམ་པ་བཞི་པ་དེ་འདྲའི་རྡོ་རྐོས་ཀྱི་རྒྱུ་ཆས་དཔེ་མང་པོ་ཡོད་རེད། འདིའི་སྒང་ཡང་ད་ང་རང་ཚོ་བོད་རང་ཡ་གསར་བཞེངས་གནང་པའི་ཐང་ག་སྐུ་འདྲ་ཨ་ཡང་དགོན་པའི་དེ་འདྲའི་ཅིག་ག་རེ་ཟེར་ཐུན་མོང་མ་ཡིན་པའི་མཛེས་རྩལ་གྱི་དངོས་པོ་བྱས་བྱས་རྒྱུ་ཆས་ད་ཧ་ལས་ཡག་གི་ད་ཕུན་སུམ་ཚོགས་པོ་རེད་འདུག་ཨ།
རེད་ཁྱེད་རང་ཚོའི་གལ་ཆེ་དྲ་རྒྱ་ནང་ངས་ད་ལྟའི་སྒང་ལ་ཁྱེད་རང་ད་ལྟ་གསུངས་པ་ནང་བཞིན་གལ་ཆེ་ད་བོད་ཀྱི་རིག་གནས་ཀྱི་བསྡུ་གསོག་བྱེད་ཡ་དེ་དུས་རབས་གཉིས་པ་ནས་དུས་རབས་ཉི་ཤུ་རྩ་གཅིག་བར་དུ་ཡོད་ཟེར་དེ་འདྲའི་ཞིག་ས་ད་དུས་རབས་གཉིས་པ་ཟིན་པ་གི་སྐབས་དེ་ལའང་ད་དཔེ་དེ་ཡང་པར་རེད་ཤ་དེ་ཚོ་ཚང་མ་ཡང་ཅིག་ད་དངོས་པོ་རང་རྩ་ཆེན་པོ་རེད་དང་དང་པོ་དེ་ཚོ་ཁོ་རང་ཚོས་བསྡུ་རུབ་ག་འདྲས་བྱེད་ཡ་རེད་ད་ཡིན་པ་ཡིན་ན་ད་ལྟ་གི་ཅིག་དེང་སང་གི་སྤྱི་ཚོགས་ནང་ཚད་ལྡན་ཅིག་གི་སྒང་ནས་ཅིག་སྲུང་སྐྱོབ་དང་ཅིག་གཅེས་སྐྱོང་དེ་ག་འདྲ་བྱེད་གནང་དགོས་ཡ་རེད།
དེ་བསྡུ་རུབ་དེ་ཁག་ཅིག་ཕན་ནེ་ཡུལ་དངོས་ནས་ད་མཁོ་སྒྲུབ་གནང་རྒྱུ་དེ་འདྲ་ཁག་ཅིག་འདུག་པ་ཡ་ཚོང་པ་དེ་འདྲས་ཀྱི་སྐབས་དེ་དུས་ཙམ་པ་ད་ཅིག་དངོས་པོའི་ཅིག་ག་རེ་ཅིག་ཚོང་གི་ངོ་བོ་རང་ཆགས་འདུག་པ་ཡ་ང་ཚོ་ཁྲོམ་འདུས་དེ་འདྲས་སྒང་ཡ་ཚོགས་གནང་གི་འདུག་པ་ད་དེ་རྦམ་ཚོང་གསུང་གི་འདུག་པ་ཨོག་ཤོན་དེ་ཡན་པས། དེ་འདྲའི་གི་གནས་ཚུལ་ཞིག་བྱས་ཨ་ནི་གཅིག་དྲན་དུས་ཧང་ཡ་ཞེས་འདེད་གྱིན། ད་ད་ནི་དམིགས་བསལ་གྱི་ང་རང་ཚོ་བོད་དང་འབྲེལ་བ་ཡོད་ཀྱི་ནང་ནས་ཁྱེད་རང་གསུངས་པ་ལྟར་རེད་དེ་གནད་འགག་ཆེན་པོ་ཞེ་པོ་ཅིག་ཡོད་རེད། ང་ཚོ་བོད་ནས་ཚུར་བལ་ཡུལ་ཡར་དངོས་པོ་མང་པོ་ཅིག་དེ་ནས་ཨ་རི་དང་རྒྱལ་སྤྱིའི་ཁྲོམ་རའི་སྒང་ཡར་མང་པོ་ཅིག་ཡ་ང་ཚོ་སྐབས་དེ་དུས་རྦམ་ཚོང་ཐོག་ནས་ཉོས་འགྱོག་དང་མཁོ་སྒྲུབ་གནང་གི་འདུག་ཞེ་པོ་ཅིག་གིས་གཅིག་ནས་དངོས་པོ་རང་དེ་ཅིག་ལོ་རྒྱུས་ཡུན་རིང་དེ་རྩ་ཆེན་པོ་གཉིས་ནས་གནད་འགག་ཆེན་པོ་ཞེ་པོ་ཅིག་རེད་ང་ཚོ་འདི་བོད་ནང་ལ་ཡང་ད་དགོན་པ་སྔོན་མ་ཅིག་ང་རང་ཚོ་ལོ་རྒྱུས་ཐོག་ལ་ཡོད་མཁན་གྱི་རྙིང་པ་མང་པོ་ཅིག་གཏོར་བཤིག་ཕྱིན་འདུག་ཨ། ད་ཅིག་རྩེ་ཕོ་བྲང་ཡིན་ནའི་ལས་ག་ཅན་ཅིག་འདི་གཉན་ལས་གཏོར་བཤིག་ཕྱིན་འདུག་དེ་ནས་ང་ཚོ་འབྲས་སྤུངས་ལྟ་བུ་ཡིན་ནའི་སེ་ར་ལྟ་བུ་ཡིན་ནའི་ལེ་ཚན་མང་པོ་ཞིག་གཏོར་བཤིག་ཕྱིན་པ་རེད་ལྷག་པར་དུ་དགའ་ལྡན་ལྟ་བུ་ཅིག་ད་དགོན་པ་ཁོ་རང་གི་གནའ་ཤུལ་དེ་ཙམ་མ་གཏོགས་ལྷག་ཡོད་མ་རེད་པ། དེ་ནང་ད་ཅིག་རིག་གནས་ཀྱི་ད་ད་ཅིག་ལྟེ་གནས་མང་པོ་དེ་གཏོར་བཤིག་འགྲོ་དུས་ད་ང་ཚོ་དེ་བོད་ནང་ནས་སྔོན་མར་དེ་བོད་པ་ཚོས་ཅིག་སོ་སོའི་ཅིག་ཁྱིམ་ཚང་གི་ནས་རེད་དེ་ནས་སོ་སོའི་འབྲེལ་ཡོད་ཀྱི་དགོན་པ་དང་བཤད་གྲྭ་ཁང་ནས་བསྣམས་ཕེབས་པའི་དངོས་པོ་དེ་གའི་བཞུགས་སྒར་དང་འཚོ་བ་དཀའ་ངལ་ཆེ་སྟེ་ཕྱི་ལོགས་འཚོང་དུས་ཁོ་ནར་ནང་པའི་གཟི་བརྗིད་དེ་འགྲེམས་སྟོན་ཁང་ནང་བཞག་དུས་ད་ང་ཚོར་ལྟོས་ན་ཞེ་པོ་ཅིག་དེ་གོ་སྐབས་ཡག་པོ་ཅིག་རེད་དང་པོ་ནས་དེ་ཡ་ཉར་ཚགས་དཔེ་ཡག་པོ་གནང་དགོས་རེད་གཉིས་པ་ནས་དེ་ཚོང་དང་འབྲེལ་བ་ཅིག་མེད་པའི་ད་མི་མང་ཡ་ད་གང་འདྲ་ཅིག་འགྲེམས་སྟོན་ཁང་བརྒྱུད་ཚུལ་འདི་གས་ཚང་མ་ལ་ངོ་སྤྲོད་གནང་རྗེས་འདི་སྙིང་པོ་ང་ཚོས། དམིགས་བསལ་གྱིས་ད་ང་ཚོ་འགྲེམས་སྟོན་ཁང་འདི་འགྲེམས་སྟོན་ཁང་གཞན་པ་དང་མ་འདྲ་ག་རེ་ཡོད་རེད་ཟེར་ན་ང་ཚོ་འགྲེམས་སྟོན་ཁང་གཞན་པ་མང་པོ་སྤྱིར་ཡང་ཐང་ག་ཡིན་ན་ཐང་གའི་ལོ་རྒྱུས་དང་སྒྱུ་རྩལ་དེའི་རིན་ཐང་ལྷག་པར་དུ་རྒྱུ་དངུལ་གྱི་རིན་ཐང་དེ་འདྲའི་སྒང་ཡ་རྩིས་ཆེན་པོ་གནང་གི་འདུག་ང་ཚོས་འདི་མ་ཡིན་པ་བྱས་ཙང་ད་ང་ཚོས་དེ་ཡ་ག་རེ་ཟེར་ན་ཞལ་ཐང་འདི་དང་འབྲེལ་བ་ཡོད་པའི་བོད་ཀྱི་ལོ་རྒྱུས་དང་འདི་དང་འབྲེལ་བ་ཡོད་པའི་བོད་ཀྱི་གཏམ་རྒྱུད། བཤད་དགོས་ཀྱི་འདུག་དེ་ཡིན་དུས་ང་ཚོས་ཞལ་ཐང་ཅིག་ལ་དཔེར་ཆ་བཞག་ན་འདི་ནང་ལ་ཆོས་ཕྱོགས་ནས་ནང་དོན་ག་རེ་ཡོད་རེད་དེ་མི་སྒེར་གྱི་ང་རང་ཚོ་ཉིན་རེའི་ཉམས་ལེན་དང་འབྲེལ་བ་ག་རེ་ཡོད་རེད་དེ་བོད་ཀྱི་བསྟན་པ་སྤྱི་དང་བོད་མི་མང་སྤྱིའི་ང་རང་ཚོ་བདེ་སྡུག་སེམས་ནས་མི་འདུག་ལས་དབང་དང་འབྲེལ་བ་ག་རེ་ཡོད་ཟེར་ང་ཚོ་འདིའི་སྙིང་པོ་ཡ་ཅིག་གཏམ་རྒྱུད་དང་ནང་དོན་མང་པོ་ཞུས་རྗེས་ཨ་ནི་སྒྲིག་གཤོམ་བྱེད་དུས་འདིར་ཡ་དེ་རྒྱ་ཆེ་མི་མང་ཚོས་ང་ཚོར་ཡ་ཅིག་ད་དགའ་བསུ་ཆོས་ཉིད་མང་པོ་ཞིག་བྱེད་ཀྱི་འདུག། རེད་བསྟན་འཛིན་ལགས་དེ་འདི་ཁྱེད་རང་གསུངས་པ་ནང་བཞིན་གི་ད་ཐང་ག་ཡིན་ན་ཆོས་ཕྱོགས་ཙམ་མ་ཡིན་པར་ཐང་ག་དེ་ཡང་ཐང་དེའི་འཚོ་བ་ཞིག་ལ་འབྲེལ་བ་ཡོད་རེད་ཟེར་གསུངས་སོང་བ་ཁྱེད་རང་གིས་ད་དེ་ན་ཐང་ག་མང་པོ་ཞེ་དྲག་ཅིག་ཡོད་རེད་ཁྱེད་རང་གིས་ད་དེ་ན་ལས་ཀ་བྱེད་དུས་སྒང་ལ་ཡང་དམིགས་བསལ་གྱི་ཐང་ག་འདི་འདྲའི་ཅིག་ལ་འདི་འདྲའི་ཅིག་གི་འབྲེལ་བ་ཡོད་དེ་འདྲའི་ཅིག་ང་ཚོ་ཕན་ཚུན་ཅིག་གསུང་ཐུབ་ཀྱི་རེད། ལགས་སོ་དཔེར་ན་དཔེར་ཆ་བཞག་ན་ང་ཚོ་འདི་ན་ཡང་སྤྱན་རས་གཟིགས་ཞེ་དྲག་མང་པོ་ཡོད་རེད།

ནང་ལ་བག་ཆགས་ག་རེ་ཡོད་རེད་དེ་འཛམ་བུ་གླིང་ནང་ཡ་བོད་མི་མང་དངོས་གནས་ཀྱི་སྙིང་རྗེའི་རིག་གཞུང་དེ་ཁྱབ་སྤེལ་བཏང་ཡ་ག་འདྲས་ཐབས་ཤེས་བྱེད་དགོས་རེད་དེ་འདྲས་འདུག་བསམ་མ་ཐག་ནས་ནང་དོན་དོ་དོ་ཅིག་གྱུར་ནས་ད་ག་སོ་རེད་དངོས་པོའི་རིག་གནས་དེ་ནས་ག་ལེ་ག་ལེ་ཅིག་ང་ཚོ་བསམ་བློའི་དཔལ་ཡོན་ཡང་ཅིག་འགྱུར་ཐུབ་ཡ་གི་དེ་འདྲས་འབད་བརྩོན་བྱེད་ཀྱི་ཡོད་ང་ར་ལྟ་བུ་ཇི་མི་ནས་ཉེ་ཅིག་ང་རང་ཚོ་ད་ཉིན་རེ་འགྲེམས་སྟོན་ཁང་གི་ད་དེ་ཡོད་ར་བ་བརྒྱུད་ལམ་ཤོག་རོ་བ་ད་ལྟ་ངོ་དེབ་དང་དུས་འབྲེལ་སྒང་ཡ་བླ་མ་སོ་སོའི་དུས་ཆེན་ཡང་རྗེ་རིན་པོ་ཆེ་ནས་རེད་གུ་རུ་རིན་པོ་ཆེ་ནས་དུས་འབྲེལ་རིས་མེད་བླ་མ་ཚོ་དུས་ཆེན་ཏོ་ཏོ་དམིགས་བསལ་འདི་ན་ཡང་སྐུ་འདྲ་དེ་འདྲས་སྐུ་པར་བཞག་ཅིག་དུས་ཆེན་འདི་དང་འབྲེལ་བ་བྱས་ནས་བོད་ཀྱི་ཡང་རིག་གཞུང་དང་དུས་ཆེན་ངོ་སྤྲོད་བྱེད་ཚེ་ཅིག་ད་གཙོ་བོ་བོད་ཙམ་མ་རེད་ད་ང་རང་ཚོ་གཅིག་གི་ཧི་མ་ལ་ཡའི་ཁུལ་གི་ཨ་ནི་གཅིག་གི་ལ་དྭགས་འབྲས་ལྗོངས་འབྲུག་དེ་བཞིན་བོད་ཀྱི་ནང་ཆོས་དར་ས་སོག་པོ་རྒྱ་ནག་དེ་འདྲས་གི་གཅིག་ང་རང་ཚོའི་བོད་ཀྱི་ད་གང་ལྟར་གཅིག་གི་ཤུལ་དང་བོད་ཀྱི་ཤུགས་རྐྱེན་ཡོད་བསྡད་པའི་རིག་གནས་དེ་གས་ལ་གཅིག་གི་བོད་རིག་གནས་དེ་ག་ཚོད་ཅིག་གི་བག་ཆགས་བཟང་པོ་ཡོད་མེད་དེ་འདྲ་ཅིག་ཐབས་ཤེས་བྱེད་ཀྱི་ཡོད་དེ་ཡིན་དུས་དེ་འདྲའི་གི་ཐོག་ནས་ཞལ་ཐང་དེ་མཇལ་བྱས་ནས་དེ་ལ་ཡང་ཅིག་དམིགས་བསལ་གྱི་བྲོ་བ་ཅིག་དང་ཚོར་སྣང་ཅིག་འགྲེམས་སྟོན་ཁང་ནང་ཕེབས་མཁན་དེ་ཚོ་ང་ཚོ་སྤྱན་རས་གཟིགས་དང་སྤྱན་རས་གཟིགས་ཀྱི་རིག་གཞུང་དང་སྙིང་རྗེ།

ཁམས་པ་ཚང་མ་ཚོ་གཉན་ནད་རེད་དེ་བཞིན་གཅིག་ད་ས་དེ་རྒྱ་ཆེན་མོ་ཞིབ་རྩིས་རེད་ཨ་ནི་ང་རང་ཚོ་སྤྱི་ལགས་བོན་ཆེན་མོ་ཞིབ་རྩིས་རེད་དེ་གས་ལ་བདག་པོ་རྒྱབ་ཉན་ཡང་གཅིག་གན་རྒྱའི་ཐོག་ནས་དེ་འདྲའི་ཕྱག་ལས་གནང་ཉན་དཔེ་མང་པོ་རེད་ཨ་ནི་ང་རང་ཚོ་འགྲེམས་སྟོན་ཁང་འདིའི་ནང་ཡ་ད་འདི་དངོས་ཡོད་ཀྱི་འགྲེམས་སྟོན་ཡོན་ཀྱོག་དེ་མི་གས་ད་ཐོག་སོ་དང་པོ་བརྩིས་པའི་ཐོག་སོ་དྲུག་ཙམ་ཡོད་རེད་ཨ་འདིའི་ནང་ཡ་དཔེར་ན་འགྲེམས་སྟོན་ཐོག་སོ་གཉིས་པ་འདིའི་སྒང་ལ་ན་ཧི་མ་ལ་ཡ་དང་ཨ་ནི་གཅིག་ད་བོད་གཙོས་པའི་ཧི་མ་ལ་ཡའི་རིག་གཞུང་དང་སྒྱུ་རྩལ་ངོ་སྤྲོད་ཀྱི། འགྲེམས་སྟོན་བྱས། དེའི་ནང་ཡ། དཔེར་ན་འདི་ཡག་པོ་བྱུང་རེད། བོད་ཀྱི་ཐང་ག་བཞེངས་རྒྱུ་ཙམ་པ་གོ་རིམ་ཡོད་ར་བ། དེ་གཅིག་རི་མོ་བྱས། ཡི་གེ་བྱས། ཐོག་མར་ཐང་ག་བཞེངས་རྒྱུ་ཙམ་པ་རྒྱུ་ཆ་ག་རེ་དགོས་རེད། དེ་ནས་གཅིག། ཨ་ནི། རྒྱུ་ཆ་བོ་ཡ་རི་མོ་ཐོག་མར་བྲིས་རྒྱུ་ཙམ་པ་ཅིག་ང་རང་ཚོ་ཐང་གའི་སྐབས་ཡ་ད། ཚོན་མ་བརྩི་དགོས་ཡ་ཅིག་འདི་ཡོད་ར་བ། ང་རང་ཚོ་མཁས་དབང་ཚོས་ཚོ་ཐུན་མོང་མ་ཡིན་པའི་ད་ཆ་ཚད་ཀྱི་ཨ་ནི། འདི། འདི་བཟོ་འདུག་བ་ད་ཚད་ཀྱི་ཡང་ཡོད་ར་བ། དེ་འདྲས་དང། དེ་ནས་ཚོན་ག་འདྲས་བེད་སྤྱོད་གནང་དགོས། ཚོན་ཐོག་མར་ག་འདྲས་སེ་འགོ་འཛུགས་དགོས་རེད། མཐའ་མ་མཐའ་མ་དུ་ཚོན་གོ་བ་བཏང་གནང་དགོས་རེད། ཡང་འདིའི་གཤམ་དེར་ཡང་གཅིག་གི་སྐུ་འདྲ་བཞེངས་པའི་སྐབས་ཡང་ཐོག་མར་གཅིག་གི་ལས་ཀ་ག་རེ་བྱེད་དགོས་རེད་རྒྱུ་ཆ་ག་རེ་འགྲོ་དགོས་རེད་བར་ཡང་དངོས་གནས་གཅིག་འདི་གས་གི་ཐུན་མོང་མ་ཡིན་པའི་ད་ང་ཚོའི་ཆ་ཚད་དང་ལག་རྩལ་ལག་ཆ་མཐའ་མ་དུ་སྐུ་འདྲ་ག་འདྲས་བཞེངས་དགོས་རེད། དེ་འདྲས་གི་ད་ཧི་མ་ལ་ཡའི་ཅིག་སྒྱུ་རྩལ་གཞན་དག་གི་ངོ་སྤྲོད་ལྟ་བུ་ཅིག་ཐོག་ས་ཅིག་བྱས། དེའི་སྒང་གི་ཨ་ནི་ཐོག་ས་དེའི་སྒང་ལ་ང་ཚོ་ག་རེ་ཡོད་རེད་ཟེར་ན། ཅིག་དཀྱིལ་འཁོར་གྱི་ཉམས་མྱོང་སུ་ཉན་ཞོར་རེད། ད་དེའི་ནང་གཙོ་བོ་ག་རེ་རེད་ཟེར་ན། སྐྱབས་མགོན་རིན་པོ་ཆེ་གི་བཀའ་གནང་ཆེད་ཅིག་ང་རང་ཚོ་ཅིག་ནང་ཆོས་ཀྱི་ད་ཞབས་ཚུལ་རེད་ཅིག་གཙོ་བོ་ཅིག་ཆོས་དང་མ་འབྲེལ་བའི་ཐོག་ནས་རྒྱ་ཆེའི་མི་མང་ཡང་ངོ་སྤྲོད་བྱེད་ཐུབ་པས་ན་སྟབས་ཀྱིས་དཔེ་རླབས་ཆེན་པོ་ཞུ་རྒྱུ་རེད། སྐད་ཅིག་ཆོས་དད་པ་ཡོད་ན་མེད་ན་ནང་ཆོས་ཀྱི་གཞས་ཚིག་དག་བཅུས་ཏེ་མི་རིགས་སོ་སོའི་ཉིན་རེའི་འཚོ་བའི་ནང་ལ་བེད་སྤྱོད་བཏང་ཐུབ་པས་ན་སྟབས་ཀྱིས་དངོས་གནས་ཐུན་མོང་མ་ཡིན་པའི་ཅིག་ང་རང་ཚོ་ནང་པ་སངས་རྒྱས་པའི་འཛམ་བུ་གླིང་ཡང་ཞབས་ཕྱི་ཞུ་ཡག་གོ་སྐབས་ཅིག་རེད་ཚེ་སྙན་མོ་ལ་བཀའ་མང་པོ་གནང་དུས་ང་ཚོས་ད་ཅིག་གི་དཀྱིལ་འཁོར་གྱི་ཉམས་མྱོང་ཟེར་དུས་ཙམ་པ་བོད་དུ་ད་ང་རང་ཚོ་དཀྱིལ་འཁོར་ཡོད་རེད་བ་དཀྱིལ་འཁོར་ནང་ལ་ཡང་ཅིག་གསང་སྔགས་ནས་གསུངས་པའི་དཀྱིལ་འཁོར་དུ་གསུངས་པའི་ཞག་གདངས་ཀྱི་ཅིག་བསྒྲིལ་ཡང་དཔེ་ལེན་བྱེད་ཅིང་གཙོ་བོ་དེ་དཀྱིལ་འཁོར་ནང་ཡང་ང་རང་འདི་གསུམ་གདུང་བ་ཡེ་ཤེས་ལྔ་དེ་རེད་ཡེ་ཤེས་ལྔ་དེ་རེད་ཉོན་མོངས་སྔགས་ཀྱི་འཇོམས་དབྱངས་ཀྱི་ཁ་གཏད་གཅོག་པའི་དུས་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་དེ་ང་རང་གི་སྤྱི་ཚོགས་འདི་ནང་ཡང་གཙོ་བོ་དེ་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་གི་རྙོག་དྲ་མང་པོ་ཞེ་པོ་ཅིག་ལངས་དུས་ང་ཚོས་ཆོས་མ་བརྟེན་པའི་ཐོག་ནས་ནང་ཆོས་ཀྱི་རིག་གཞུང་ཐོག་ནས་ནང་པ་སངས་རྒྱས་པའི་ནང་ཡང་ཅིག་ང་རང་གི་འདོད་ཆགས་དང་ཞེ་སྡང་དེ་ཚོ་ལ་ཁ་གཏད་གཅོག་གི་ལག་ཆ་ག་རེ་ཡོད་རེད། ག་འདྲ་བྱས་པའི་ཐུན་མོང་མ་ཡིན་པའི་གཅིག་གིས་ད་ལག་ལེན་གྱི་མན་ངག་ག་རེ་ཡོད་རེད་དེ་འདྲས་ཅིག་ངོ་སྤྲོད་བྱས་ཏེ་དཔེར་ན་ཅིག་ང་རང་ཚོ་ཁོང་ཁྲོ་ར་ཅིག་ཞེ་པོ་ཅིག་ཟ་ཡོང་དུས་ང་ཚོ་འདི་ནང་ལ་དཀྱིལ་འཁོར་ནང་ལ་ཡང་ད་ད་ལྟ་ཅོང་དེ་འདྲས་ཆེན་པོ་དེ་འདྲས་ཡོད་རེད་ད་ལྟ་འཁར་རྔ་འདྲ་པོ་ཅིག་རེད་བ། དེ་ཡོང་དུས་ཨ་ནི་ཁོང་ཁྲོ་ཐོག་མར་ཟ་དུས་ཁོང་ཁྲོ་དེ་ངོས་འཛིན་བྱས། ཨ་ནི་དེ་ཡོང་དུས་འཁར་རྔ་དེ་བརྡུངས་པའི་སྐབས་ཡང་ཅིག་དྲན་ཤེས་ཀྱི་ཐོག་ནས་ཅིག་གིས་ཁོང་ཁྲོ་དེ་ཅིག་སོ་སོ་སེམས་ནང་ལ་ཡང་རྒྱུད་ནང་འཕེལ་ཡོང་དུས་ཙམ་པ་ཨ་ནི་འཁར་རྔ་དེ་བརྡུངས་རྗེས་དེའི་སྒྲ་དེ་མར་ཆུའི་ནང་དུ་བླུགས་དུས་ཙམ་པ་ཨ་ནི་ག་ལེ་ག་ལེ་འཁར་རྔའི་སྒྲ་དེ་ཆུང་འགྲོ་གི་རེད་བ་དེ་ནང་བཞིན་ང་རང་ཚོ་ཁོང་ཁྲོ་ཞེ་པོ་ཅིག་ཡོང་དུས་ཁོང་ཁྲོ་ཁོ་ལ་མ་རྒྱུག་ཆེ་ཆེ་ཁོ་ལ་དྲན་པ་ཡག་པོ་ཅིག་བསྟེན་བསྡད་དུས་ཐོག་མར་ཡང་ཁོང་ཁྲོ་ལངས་ཡོང་དུས་ག་འདྲ་སེ་ལང་གི་འདུག་དེ་བར་ལ་དེ་ལངས་པའི་ཁར་གཟུགས་པོ་ནང་ལ་ཅིག་ཚབ་ཤག་ཤག་ཅིག་ཨ་ནི་ག་ལེ་ག་ལེ་མར་བྱས་དུས་ལགས། ཁོང་ཁྲོ་དེ་ཡར་ལངས་ནས་མར་འཇགས་ཡག་པོ་འདུག་ཅེས་ང་ཚོ་བོད་པ་ལ་དབུ་མའི་གི་དྭངས་མ་རེད་འདུག་བ། ད་དེ་རིང་ཁ་སང་ཨ་རིའི་ནང་ཡ་མི་མང་པོ་ཞེ་པོ་ཅིག་མེ་མདའ་བརྒྱབ་པ་རེད། དེ་ནས་ཅིག་འཛམ་གླིང་དུ་བ་ཡ་ཅིག་གཟིགས་མི་མང་པོ་སྐྱེ་ཁོང་ཁྲོ་ཅིག་ལངས་དུས་ཙམ་པ་ཁོང་ཁྲོ་དེ་གཞན་དབང་འོག་ལ་ཕྱིན་རྗེས་ཀྱི་སོ་སོ་ཚོད་འཛིན་ཐུབ་ཀྱི་མ་རེད་བ། ད་ང་ཚོའི་ག་རེ་ཟེར་བ་རེད་འདུག་ང་ཚོ་ནང་པ་སངས་རྒྱས་པ་དང་ལྷག་པར་དུ་བོད་ཀྱི་རིག་གནས་ནང་ཡ་ཁོང་ཁྲོ་ལྟ་བུ་ཅིག་ནས་ལས་བཅུ་ཡང་ལག་ཆ་ཇུས་མན་ངག་ཟབ་མོ་བ།

འདི་འདི་རེད། དེ་ཡང་གཅིག་རྣམ་པ་མང་པོ་ཡོད་རེད། དཔེར་ན། ང་ཚོ་འགྲེམས་སྟོན་ཁང་ནང་ཡང་འདི་བྱོས་རེད། རྟ་སྒོ་གི་སྟེང་གམ་འདི་ཚུགས་རེད། ང་རང་ཚོ་རེད། རྟ་བཟི་གོ་ཚོགས་པ་དེ་འདྲས་བྱས་ཏེ། འགྲེམས་སྟོན་ཁང་ནང་ཡང་པགས་བཟོས་བཟིས་ཚར་སོང་ང་ཚོ་རིན་པ་མེད་པ་ཡང་སྣེ་ཤན་པ་མཁོ་སྤྲོད་གནང་བྱས་ཀྱི་སྣེ་ཤན་པ་གི་ཚོགས་པ་བྱས་ཏེ་ཁྲིད་ཡོང་གི་རེད།

རེད། དེ་ངོ་སྤྲོད་བྱས་ཏེ་དེའི་ཕན་ནུས་མང་པོ་བྱུང་སོང། རེད་བསྟན་འཛིན་ལགས་ངེད་ཚོས་བཤད་དགོས་པ་ཅི་ཡང་དེ་རེད་ནིའུ་ཡོག་གི་འདྲ་བའི་ནང་ད་བོད་པ་ཆིག་ཁྲི་ཙམ་ཡོད་པ་ཅིག་ལ་ཚོད་དཔག་བྱེད་ཀྱི་ཡོད་པ་རེད་ངས་ག་དུས་ན་བཤད་ཀྱི་ཡོད་ད་རྒྱ་ནང་དང་བོད་ཐད་ནས་གྲོང་ཁྱེར་ཅིག་དང་ས་གནས་ཅིག་ན་བོད་པ་གནས་སྡོད་བྱེད་ས་མང་ཤོས་དེ་ཆགས་བསྡད་པ་རེད་ཨ་ནི་ནིའུ་ཡོག་གི་གྲོང་ཁྱེར་རང་ནང་བོད་དང་འབྲེལ་བའི་ད་དེ་འདྲའི་གི་འགྲེམས་སྟོན་ཁང་ཡག་པོ་ཅིག་ཡོད་རེད་བོད་པ་མང་པོ་ཅིག་ད་ཅིག་སྤྱིར་བཏང་གི་བོད་པ་ཟེར་ཡས་དེ་ཅིག་གནའ་རྫས་དང་སོ་སོའི་རིག་གཞུང་དེ་ལ་ཅིག

དེ་ནས་ཅིག་གིས་ཨ་ནི་ཉིན་རེ་གཅིག་དམིགས་བསལ་གྱི་ང་རང་ཚོ་དུ་བ་ལ་ལས་རིམ་དེ་འདྲའི་ཡོད་ནོ་དུ་བ་ལ་མགྲོན་ཤོག་ཕུལ་གྱི་ཡོད་རེད་ཅིག་ང་ཚོ་གྲོན་འགྲེམས་སྟོན་གསར་པ་ཅིག་དབུ་འབྱེད་པའི་སྐབས་ཡིན་ནའི་རེད། ཡང་དེ་བཞིན་ཚོགས་འདུ་དེ་འདྲའི་ཡིན་ན། ཅི་ལྟར་ཉེ་དུ་བ་ལ་ང་རང་ཚོ་ནིའུ་ཡོག་ཁུལ་ནང་བཞུགས་པའི་ཚོགས་པ་དེ་ཚོ་ག་འགོ་ལོ་ལེ་བྷག་ཚོ་དུ་ཚོ་དབྱིན་ནས་ཐོག་ནས་དེ་ཚོ་མགྲོན་ཤོག་ཕུལ་གྱི་ཡོད། ད་མང་པོ་ཅིག་འདི་རེད་བཞག་དེ་ང་རང་ཚོ་འགྲེམས་སྟོན་ཁང་དང་དེ་ཚོ་ཅིག་དམིགས་བསལ་ད་ལྟའི་ཆེ་གེ་དམིགས་བདུན་གྱི་དཀའ་ངལ

འདི་རེད་རེད་པས། གལ་ཏེ་ང་ཚོ་འགྲེམས་སྟོན་ཁང་ནང་སྤུ་གུ་འཁྲིད་དེ་བླ་བྲེ་ཉེ་རེ་ཡོད་རུང་ཁྱིམ་ཚང་ཆེ་ཡང་འདི་གང་ལས་ཨང་ཀི་རེད་རེད་པས། དེ་འདྲས་གསུངས་པ་དེ་སོམ་བཅུ་པ་དེ། དེ་ནི་ང་ཚོ་གཅིག་འགྲེམས་སྟོན་ཁང་གི་གནད་འགག་ཏུ་དང་གཅིག་ངོ་སྤྲོད་ཡག་པོ་ཅིག་བྱེད་མཁན་ཅིག་ང་རང་ཚོ་ནམ་རྒྱུན་དུ་ཨ་ཡ་ད་ཉལ་ཏེ་འབོད་སྐུལ་ཞུས་ན་ཡང་དེ་འདྲ་སྐད་སྲིད། ཨ་ནི། བརྒྱུད་ལམ་ཁག་ནང་ཡ་ཡུའུ་ཐུབ་དེ་འདྲས་ན་སློབ་གསོ་རྒྱག་མཁན་མང་པོ་ཞེ་པོ་ཅིག་འདུག་ཨང་ཏེ་དེའི་ནང་ནས་ང་ཚོ་གཅིག་འགྲེམས་སྟོན་དང་སོ་སོའི་རིག་གནས་ཚོ་དེ་ཉིན་རེ་ཉིན་རེ་གི་འཚོ་བའི་ནང་ཡ་ག་འདྲས་རྒྱག་པ་རེད།

བོད་ནང་ནས་ཅིག་གིས་སྐུ་གསུང་ཐུགས་དེ་འདྲ་སྐུ་དེ་འདྲས་ཅིག་འདུག་ཁྱེད་ཚོ་འགྲེམས་སྟོན་ཁང་ནང་འདི་འདྲས་བཤད་ག་རེ་ཡོད་རེད་ཟེར་ད་ནམ་རྒྱུན་ངས་དེ་མཁོ་སྤྲོད་བྱེད་བསྡད་ཀྱི་ཡོང་ཨ་ཅེ་བོད་ནང་ལ་ཡ་དེ་འདྲས་འགྲེམས་སྟོན་ཁང་དེ་བརྒྱུད་ནས་ཅིག་མི་མང་པོ་ཅིག་ལ་ཡ་ད་ཉེ་རེ་ཉེ་རེ་ཉེ་རེ་ནང་ཡ་འདུག་ཁོ་ཚོ་དེ་ཡིན་དུས་ཁོ་ཚོ་བར་ང་ཚོ་འགྲེམས་སྟོན་སྟོན་པ་ཅིག་བོད་ཡིག་ཅིག་ནང་ཡ་བྱུང་གི་ཡིན་ན་བོད་ནང་ཡ་ད་ལྟ་མཁན་མང་པོ་ཞེ་པོ་ཅིག་ཡོང་གི་རེད་བོད་ནང་ཡ་སྐུ་གསུང་ཐུགས་མང་པོ་ཞེ་པོ་ཅིག་ཁོ་ན་རྣམ་པ་སྙིང་པོ་ཡིན་སྐུ་དེ་ཚོ་ཡ་ཅིག་ངོས་འཛིན་མ་ཐུབ་མཁན་མང་པོ་འདུག་ཨ། ད་ཁོ་ཚོ་ང་ཚོ་ལ་སྐུ་དེ་འདྲའི་འདྲ་པོ་ཡོད་ད་དེ་སྐུ་དེ་ག་རེ་རེད། དེ་འདྲའི་འདྲ་པོ་དེ་འདྲའི་བཀའ་འདྲི་ཞུ་མཁན་དཔེ་མང་པོ་རེད། རེད་བསྟན་འཛིན་ལགས་དྲི་བ་ཅིག་ད་ག་རང་ཡིན་ད་བོད་ནང་བྱས་ན་རེད་བོད་ཕྱི་ལོགས་ན་བོད་པ་མང་པོ་ཅིག་གི་ཅིག་ད་གནའ་རྫས་བྱས་ན་རེད་ཅིག་ལོ་རྒྱུས་རང་བཞིན་ལྡན་པའི་སྐུ་དང་རིག་གཞུང་གི་སྒྱུ་རྩལ་དེ་འདྲའི་ཅིག་ཉར་ཚགས་བྱེད་ཡ་ཐབས་ཤེས་ཅིག་བྱེད་གི་ཡོད་ད་ཡིན་ན་ཚད་ལྡན་ཅིག་གི་བྱེད་ཐུབ་གི་མི་འདུག་ད་ཨ་རི་འདྲ་བོའི་ན་དེ་ཉར་ཚགས་བྱེད་ཡ་ལ་ནང་ལ་ཅིག་དབུགས་མ་འགྲོ་བ་དང་དེ་ན་སྲོལ་མ་ཡོང་བ་དང་ཞེ་པོ་ཅིག་བྱེད་ཡ་ཅིག་ཡོད་རོགས། ནི་ཡང་ཁྱེད་རང་ཚོའི་ངོ་ནས་ཅིག་བལ་ཡུལ་བྱས་ན་རེད་རྒྱ་གར་ཡིན་ན་རེད་དེ་འདྲས་གི་གནའ་རྫས་དེ་སྲུང་སྐྱོབ་བྱེད་ཡ་དེ་ཚོ་ལ་ཅིག་རོགས་པ་དང་ཡང་ན་འབྲེལ་བ་དེ་འདྲས་ག་རེ་ཡོད་ན། ང་ཚོ་འབྲེལ་བ་ཡོད་རེད་དཔེར་ན་ང་ཚོ་དེ་བལ་ཡུལ་ཡ་ད་ནི་ཀ་ཐ་མན་ཌུ་གི་ས་གནས་ཅིག་ཡ་སྔོན་མ་དེ་ག་རེད་དེ་ན་ནས་རིག་གནས་གི་དངོས་པོ་དེ་འདྲའི་ཕྱི་ལོགས་ལ་ཡ་ཚུགས་འདུག་ཞེས་ཁྲིམས་མཐུན་མ་ཡིན་ཐོག་ནས་ཨོ་ཨ་ཅེ་ཅེ་གཅིག་ང་ཚོ་གི་འགྲེམས་སྟོན་ཁང་ནས་གཟིགས་འདུག་གཟིགས་རྗེས་འདི་ཕར་ལོག་དུས་ཙམ་པ་ཕ་གིའི་ཆ་རྐྱེན་མི་འདུག་ཨང། དེ་ཡིན་དུས་ཙམ་པ་དེ་ས་གནས་རང་ཡང་ཅིག་རྩ་ཆེའི་རི་ངོས་འདུག་ད་བདག་པོ་ཡག་པོ་རྒྱག་པའི་དོན་དག་ལ་ཅིག་འགྲེམས་སྟོན་ཁང་གི་བདག་གཉེར་བྱེད་སྟངས་ཅིག་ཅ་ལག་དེ་ཚོ་ཡར་འཕགས་ཚུལ་ཅིག་ག་སོགས་རེ་ད་འགྲེལ་བཤད་རྒྱབ་སྟངས་ཡིན་ནའི་རེད་ཅིག་དངོས་པོའི་བདག་སྐྱོང་བྱས་ཡ་ལ་ཡ་ཤེས་བྱ་མཁོ་སྤྲོད་དང་སྦྱོང་བརྡར་བྱས་ནས་ང་ཚོ་འགྲེམས་སྟོན་ཁང་ཅིག་ལ་རྒྱབ་སྐྱོར་ཞུ་གི་ཡོད་རེད་ད་མང་དགོས་ན་གཅིག་གིས་ང་ཚོ་ཡང་མུ་མཐུད་ལས་ཀ་དེ་སྤེལ་ནས་གཅིག་གིས་བོད་དང་ཧི་མ་ལ་ཡ། ལ་དྭགས་འབྲུག་དེ་ཚོའི་ཁུལ་དུ་བ་ལ་ཡ་དེ་འདྲས་གཅིག་འགྲེམས་སྟོན་གྱི་ཤེས་བྱ་ཉམས་མྱོང་ལག་རྩལ་དེ་འདྲས་ངོ་སྤྲོད་སྤེལ་ཡ་ལ་གཅིག་ད་ལྟ་བསམ་བློ་བཏང་མི་ཡོད་ད་ནི་ག་ལེ་ལེ་འདི་ག་ནས་མཇུག་འབྲས་ཡག་པོ་དེ་རག་སོང་ན་ཡང་གོ་འམ་ཞུས་རྗེས་ད་ང་ཚོ་རྗེས་མ་བོད་ཀྱི་ས་ཁུལ་དེ་ཚོར་ཡིན་ན་དེ་འདྲས་གཅིག་ཤེས་བྱ་ངོ་སྤྲོད་བྱེད་ཐུབ་ན་ཡག་པོ་འདུག་དེ་འདྲས་གཅིག་གིས་ཞུ་ཡ་ག་ད་ད་ག་ལེ་ག་ལེ་ང་རང་ད་ལྟ་དེ་འདྲས་གཅིག་གོམ་པ་གཅིག་རྒྱབ་ཡ་གི་ཞིབ་འཇུག་བྱས་བྱས་བསྡད་ཡོད། རེད་ད། ད་ལྟ་གི་རུ་བིན་འགྲེམས་སྟོན་ཁང་གི་ནང་བོད་དང་ཧི་མ་ལ་ཡའི་རི་རྒྱུད་ཀྱི་ཡང་ཅིག་སྒྱུ་རྩལ་ཙམ་མ་ཡིན་པར་ཅིག་རྒྱ་ནག་དང་ཡང་ཅིག་སོག་པོ། དེ་འདྲའི་གི་ཅིག་ཡང་གནའ་རྫས་ར་དེ་འདྲའི་ར་ཡོད་ས་རེད་བ། ཡོད་རེད་ད་ང་ཚོས་འདིའི་འགྲེམས་སྟོན་ཁང་འདི་ན་ཡ་ད་དུང་དངོས་རྫས་བཞི་སྟོང་མན་དུ་ཡོད་ཡ་དེ་གཙོ་བོ་དེ་ང་རང་ཚོ་བོད་ཀྱི་ནང་ཆོས་དང་བོད་ཀྱི་སྒྱུ་རྩལ་བྱས་ད་བོད་ཀྱི་ནང་ཆོས་དེ་སྔོན་མ་ལུང་པ་མང་པོ་ཞེ་པོ་ཅིག་ལ་ཁྱབ་དུས་ང་ཚོ་བོད་ནས་ཁྱབ་སའི་ས་ཆ་ཁག་ནས་ཡང་མཁོ་སྒྲུབ་བྱས་པའི་བོད་དང་འབྲེལ་བ་ཡོད་པའི་ཨ་ནི་སྐུ་གསུང་ཐུགས་རྟེན་དེ་འདྲ་ཡོད་རེད་དཔེར་ན་བོད་ནས་སྔོན་མ་སོག་པོ་ལ་ཡང་ནང་ཆོས་དར་བའི་སྐབས་ཡང་སོག་པོ་ཁུལ་ལ་ཡང་དམིགས་བསལ་གྱི་ད་བོད་ཀྱི་རིག་གནས་ཀྱི་ད་བག་ཆགས་ཡོད་པའི་ད་ཤུགས་རྐྱེན་ཡོད་པའི་སྐུ་གསུང་ཐུགས་རྟེན་དེ་འདྲ་ཡང་ཕྱིས་སུ་དུ་བ་ཁྲོམ་རའི་ནང་ཡོང་ཡག་དེ་ཚོ་ཉོས་བྱས་དེ་ཉར་ཚགས་བྱས་བདག་པོ་རྒྱབ་དེ་འདྲ་ཡོད་རེད་ཡང་བོད་ནས་རྒྱ་ནག་ལ་ཡང་དར་བསྡད་པའི་ནང་ཆོས་ཀྱི་ད་སྐུ་གསུང་ཐུགས་རྟེན་རྟེན་རྫས་དེ་འདྲ་རེད་བ། དེ་ནས་བོད་ནས་འབྲུག་འབྲས་ལྗོངས་ཨ་ནི་བལ་ཡུལ་ད་ཅིག་གཙོ་བོ་དེ་ནི་གཞི་དེ་བོད་ལ་བྱས། ནས་བོད་ནས་ལྷག་ཅིག་ནང་ཆོས་ཁྱབ་སའི་ལུང་པ་ན་ཡང་ཅིག་གནས་བསྡད་པའི་དངོས་རྫས་དེ་འདྲའི་བསྡུ་གསོག་བདག་པོ་རྒྱབ་ཀྱི་ཡོད་རེད། ད་ཅིག་གནའ་བོའི་ཙམ་མ་ཡིན་པར་ཡང་དེང་སང་ཡིན་ན་ད་བོད་ཀྱི་ཅིག་སྒྱུ་རྩལ་ད་དེ་འདྲའི་མང་པོ་ཅིག་ཡོང་གི་ཡོད་ར་ཅིག་དེང་རབས་ཀྱི་བོད་ཀྱི་སྒྱུ་རྩལ་དེ་འདྲའི་ཡང་ཅིག་བསྡུ་གསོག་བྱེད་ཀྱི་ཡོད་པ་ཡིན་ན་དེའི་འགྲེམས་སྟོན་ནང་ན་ཡོད་རེད། ད་ང་ཚོ་དེ་གི་བསྡུ་གསོག་དེ་མང་པོ་བྱེད་ཀྱི་ཡོད་མ་རེད་འགྲེམས་སྟོན་ཁང་རང་ཡང་དེང་དུས་ཀྱི་བོད་ཀྱི་སྒྱུ་རྩལ་ད་གཙོ་བོ་རི་མོ་ཨ་དེ་ནས་པར་རིས་ཐོན་ནས་མང་པོ་ཅིག་ཞུགས་འདུག་ཨ་ནི་ང་ཚོ་ལོ་རྗེས་མར་འགྲེམས་སྟོན་ཁང་དེ་དབུ་བརྙེས་རྗེས་ལོ་ཉི་ཤུ་ཐམ་པའི་མཛད་སྒོ་བྱེད་དུས་ཙམ་ལ་དེའི་ཐོག་ཡ་དེང་རབས་ཀྱི་ད་བོད་དང་ཧི་མ་ལ་ཡའི་སྒྱུ་རྩལ་དང་སྔ་མོའི་གཉིས་མཉམ་པོ་བཞག་བྱས། ཅིག་དེ་རིང་ཁ་སང་ང་རང་ཚོ་དེང་དུས་ཀྱི་རི་མོའི་ནང་ཡ་ཅིག་སྤྱན་རས་གཟིགས་རི་ཡ་ཅིག་སོ་སོའི་སྒེར་གྱི་ཚོར་སྣང་ཐོག་ནས་སྲོལ་རྒྱུན་གྱི་སྤྱན་རས་གཟིགས་རང་མིན་པའི་རི་མོ་དེ་འདྲ་བྲིས་གནང་མཁན་ཡིན་ན་དེ་ཚོ་མཉམ་པོ་མཉམ་པོ་བཤམས་བྱས་དེང་དུས་ཀྱི་ཨ་ནི་བོད་དང་ཧི་མ་ལ་ཡའི

ལམ་ཆེན་སུ Avenue བདུན་པ་དང་ལམ་ཁག་བཅུ་བདུན་སྒང་ཡིན་དུས་ཙམ་པ་ད་རི་ལི A B C དང་པོ་གཉིས་པ་མང་ཆེ་བ་དེའི་སྒང་ལ་འབབ་ཀྱི་ཡོད་ལམ་ཁག་བཅུ་བཞི་སྒང་ལ་ཨ་ནི་གཙོ་བོ་དེ་ཕ་མ་དེ་ཚོ་ག་རེ་བྱས་ནའང་ཕྲུ་གུ་འགྲེམས་སྟོན་ཁང་ཁྲིད་དགོས་རེད་བསམ་གྱི་འདུག་འགྲེམས་སྟོན་ཁང་འདི་ནང་ཡང་སོ་སོའི་ཕ་མེས་ཀྱི་ད་བོད་པའི་སྤོབས་པ་མི་འདུག་མེད་གཅིག་ང་རང་ཚོ་རིག་གནས་ཀྱི་བཅུད་དེ་ག་ཡིན་དུས་དེ་ག་ཕྲུ་གུ་ལ་མིག་བསྟན་པའི་ཤུལ་ནས་ཨ་ང་ཚོའི་མི་རིགས་དེ་ལས་སླ་པོ་ར་མི་འདུག།

སེམས་གཞིར་ཕོག་གི་འདུག་ཨ་ལགས་དེ་འདྲའི་སོ་སོ་ཉལ་དགོང་པོ་བྱས་ནས་ཡག་པོ་མེད་འགྲོ་བསམ་གྱི་འདུག། ལགས་སོ་ཐུགས་རྗེ་གནང་ཨ་ནེ་དེ་རིང་བསྟན་འཛིན་དགེ་ལེགས་ལགས་ཀྱིས་ཨ་མེ་རི་ཁའི་གྲོང་ཁྱེར་ཉིའུ་ཡོག་ན་ཡོད་པའི་རུའུ་སྦིན་འགྲེམས་སྟོན་ཁང་གི་སྐོར་ལ་ངའི་མཉམ་དུ་གླེང་མོལ་གནང་བར་ཐུགས་རྗེ་ཆེ། བ་འདྲ་ལགས་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་མི་རི་ཀའི་ནང་དེ་སྔ་མ་བཅར་སའི་ཨ་མི་རི་ཀའི་མངའ་སྡེ་འདྲ་མིན་གྱི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གཟིགས་ཞིབ་གནང་མུས་ལ། ཕྱི་ཟླ་བཅུ་པའི་ཚེས་བཅུ་གསུམ་ཉིན་སྲིད་སྐྱོང་མཆོག་ཨ་མི་རི་ཀའི་ནེའུ་མེག་སི་ཀོ་མངའ་སྡེའི་གྲོང་ཁྱེར་ཨལ་པུར་ཁིར་ཁི་དང་སན་ད་ཕི་ནང་གཞུང་དོན་འཚམས་གཟིགས་གནང་འདུག། རྒྱ་ནག་གཞུང་ནས་བོད་ཀྱི་མི་རིགས་སློབ་གྲྭ་ཆེན་མོའི་སློབ་མ་ཚོར་དམག་སྦྱོང་སྤྲོད་བཞིན་པའི་སྙན་ཐོ་བཏོན་འདུག་དེ་ཡང་ལྡི་ལིར་རྟེན་གཞི་བྱས་པའི Tibet Rights Collective ཞེས་པའི་ཉམས་ཞིབ་ལྟེ་གནས་ཁང་ནས་འདི་ཚེས་བཅུ་གཉིས་འཁོད་པའི་གནས་ཚུལ་སྤེལ་བར་གཞིགས་ན་རྒྱ་ནག་གཞུང་ནས་ཞན་ཡང་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་སློབ་མ་ཚོར་དམག་དོན་གྱི་སྦྱོང་བརྡར་སྤྲོད་བཞིན་ཡོད་འདུག་པ་དང་སློབ་གྲྭ་ཆེན་མོ་དེའི་སློབ་ཕྲུག་ལས་དོན་ཚན་པའི་སྤྱི་ཁྱབ་འགན་འཛིན་གཞོན་པ་དབྱི་ཀང་ཤོ་ཡིས། སློབ་མ་ཚོར་དམག་སྦྱོང་སྤྲོད་རྒྱུ་དེ་ནི་དམག་གི་སྦྱོང་བརྡར་ཙམ་མ་ཡིན་པར་དེས་རང་བཞིན་གྱིས་ཕྲུ་གུ་ཚོའི་སེམས་ནང་རྒྱལ་ཞེན་གྱི་ལྟ་གྲུབ་དང་རྒྱལ་ཁབ་བདེ་འཇགས་སྲུང་སྐྱོབ་བྱེད་ཕྱོགས་ཆབ་སྲིད་དང་གུང་ཁྲན་གྱི་ལྟ་བ་སློབ་གསོ་སྤྲོད་པའི་ཐོག་ནས་རང་གི་རྒྱལ་ཁབ་ལ་ཞེན་ཁོག་དང་ཁ་བྲལ་རིང་ལུགས་པའི་ལྟ་བ་མི་ཡོང་བའི་ཆེད་དུ་དམིགས་པ་ཞིག་རེད་ཅེས་ཤོད་ཡོད་པའང་ལུང་འདྲེན་བྱས་འདུག། རྒྱ་ནག་གཞུང་གིས་སླད་ཕྱིན་བོད་ལ་དབྱིན་སྐད་དུ Tibet ཞེས་པའི་མིང་ཚིག་གི་ཚབ་ཏུ། Xizang ཞེས་མིང་བསྒྱུར་བེད་སྤྱོད་གཏོང་དགོས་པའི་སྔོན་བརྡ་བཏང་བའི་རྗེས། རྒྱ་ནག་གི་དྲ་ཐོག་ཚོང་ལས་ཞབས་ཞུ་ཁང་གི་མཁོ་སྤྲོད་བྱེད་མཁན། Weidian། ཞེས་པས། ཁོང་ཚོའི་སྡིངས་ཆ་དེ་བརྒྱུད་ནས་ཚོང་ལས་གཉེར་མཁན་ཚོང་པ་ས་ཡ་མང་པོ་ཡོད་པ་རྣམས་ལ། རང་རང་གི་ཐོན་སྐྱེད་ཚོང་ཟོག་ཐོག Tibet ཞེས་པའི་ཚབ་ཏུ Xizang ཞེས་སྒྲ་བསྒྱུར་བསྐྱར་བཅོས་བྱ་དགོས་པའི་ལམ་སྟོན་བྱས་བཞག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན། ལས་རིམ་འདི་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་གནང།